གཞིས་བྱེས་བོད་མི་ཡོངས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་བོད་ཀྱི་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག། ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་བཅོ་ལྔ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཟླ་བ་གཉིས་པའི་ཚེས་ཉི་ཤུ་བཞི་རེས་གཟའ་སྤེན་པའི་ཉིན་གྱི་བོད་ནང་གི་དགོང་དྲོའི་རླུང་འཕྲིན་གྱི་ལས་རིམ་འདི། གུས་པ་ནམ་མཁའ་བསྟན་འཛིན་གྱིས་འགོ་འཛུགས་ཞུ་གི་ཡོད་དེ་རིང་གི་རླུང་འཕྲིན་ལས་རིམ་འདིའི་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མིའི་རྒྱུད་དུ་ཡོད་པའི་སེམས་བཟང་པོ་བྱ་རྒྱུའི་གོམས་གཤིས་དང། རིག་གཞུང་བོད་མི་ཚོས་བདག་གཅེས་མུ་མཐུད་གནང་རྒྱུའི་འགན་འཁྲི་ཡོད་པའི་བཀའ་སྩལ་ཡོད་པའི་སྐོར་དང། བལ་ཡུལ་གྱི་དམར་ཤོག་ཚོགས་པ་རྒྱ་ནག་གིས་བསྐྱར་གསོ་བྱེད་ཀྱི་ཡོད་པ་དེར་རྒྱ་གར་གྱིས་བྱ་ར་ནན་པོ་གནང་བཞིན་ཡོད་པའི་སྐོར། ཨི་སི་རལ་གྱིས་རང་གི་གཞིས་ཆགས་ནུབ་ས་ཁུལ་དུ་རྒྱ་སྐྱེད་བྱ་རྒྱུའི་འཆར་གཞི་དེ་ཁྲིམས་འགལ་ཡིན་པ་ཨ་མི་རི་ཀའི་སྲིད་འཛིན་ལས་ཁུངས་ཀྱིས་འགྲེལ་བརྗོད་གནང་ཡོད་པའི་སྐོར། གོང་དུ་གསན་པའི་གནས་ཚུལ་དང་འཛམ་གླིང་གི་གསར་འགྱུར་དེ་བཞིན། དུས་དྲན་དྲུག་ན་མདུན་ཕྱོགས་ཀྱི་ལས་རིམ་བཅས་སྙན་སྒྲོན་ཞུ་རྒྱུ་ཡོད་པས་དེ་དོན་དགོངས་འཇགས་ཡོད་པ་ཞུ།

ཨུ་རུ་སུའི་མི་མེད་གནམ་གྲུ་ཞིག་ལྷོ་ཕྱོགས་གྲུ་ཁའི་གྲོང་ཁྱེར་ཨོ་ཏྲེ་སཱ་ནང་རེས་གཟའ་པ་སངས་ཀྱི་ཕྱི་བོ་སྡོད་གནས་ཁང་ཆེན་ཞིག་ལ་རྡུང་ཁ་བརྒྱབ་སྟེ། མ་མཐར་མི་གཅིག་རྐྱེན་ལམ་དུ་བཏང་བ་དང་གཞན་མང་པོ་ཞིག་ལ་རྨས་སྐྱོན་བཟོས་ཡོད་པ་ཡུ་ཀེ་རེན་ནང་གི་དཔོན་རིགས་ཚོས་འགྲེལ་བརྗོད་གནང་འདུག་དཔུང་དམག་གིས་བརྗོད་ཡག་ལ་མི་མེད་གནམ་གྲུ་དེ་ནི་མཚན་གུང་ཁ་ཐོག་གི་རྒོལ་རྡུང་སྐབས་གྲོང་ཁྱེར་ཨོ་ཏྲེ་སཱ་ཐོག་གཏོར་རྒོལ་བཏང་བའི་གནམ་གྲུ་ལྔའི་ནང་ནས་གཅིག་ཡིན་པ་རེད་འདུག་གོང་ཞུས་གཏོར་རྒོལ་རྗེས་ཤོས་དེ་ཨུ་རུ་སུས་ཡུ་ཀེ་རེན་ནང་བཙན་འཛུལ་འགོ་འཛུགས་བྱས་ནས་ལོ་གཉིས་འཁོར་བའི་དུས་ཚིགས་སྲུང་བརྩི་གནང་རྒྱུར། རེས་གཟའ་སྤེན་པའི་ཉིན་ནུབ་ཕྱོགས་པའི་འགོ་ཁྲིད་ཁ་ཤས་ཡུ་ཀེ་རེན་གྱི་རྒྱལ་ས་ཁིབ་ནང་ལྷན་འཛོམས་གནང་རྒྱུའི་གྲ་སྒྲིག་གནང་བའི་སྐབས་བྱུང་ཡོད་པ་རེད་འདུག་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་ཚོགས་གཙོ་ཨུ་རུ་སུ་ལ་ཝོན་ཏྲེར་ལན་དང་ཨི་ཏྲ་ལིའི་སྲིད་བློན་གྷི་རེ་གྷོ་ཡེ་མེ་ལོ་ནི། སྦེལ་ཇམ་གྱི་སྲིད་བློན་ཨེ་ལེག་ཇན་དྲ་དྲི་ཁུ་རུ་དང་ཀན་ན་ཏྲའི་སྲིད་བློན་ཇཱ་སིན་ཏྲུ་ཏྲུའུ་ཐེ་བའི་འགོ་ཁྲིད་རྣམས་མཚན་གུང་མེ་འཁོར་བརྒྱུད་རྒྱལ་ས་ཁིབ་ལ་འགྲུལ་བཞུད་གནང་ཡོད་པ་རེད་འདུག་ཡུ་ཀེ་རེན་གྱིས་རང་སྲུང་སྐྱོབ་བྱ་རྒྱུར་བརྟེན་པའི་དམག་དོན་གྱི་རོགས་རམ་མུ་མཐུད་མཁོ་སྤྲོད་ཡོང་རྒྱུར་ནུབ་ཕྱོགས་མཐུན་ཕྱོགས་རྒྱལ་ཁབ་ཚོར་ནན་སྐུལ་གནང་གི་ཡོད་པ་རེད། ཡུ་ཀེ་རེན་གྱི་སྲིད་འཛིན Volodymyr Zelenskyy ཡིས་རེས་གཟའ་པ་སངས་ཀྱི་ཕྱི་དྲོ་ཁོང་གི་ཉིན་རེའི་བརྙན་འཕྲིན་བརྒྱུད་གཏམ་བཤད་གནང་བའི་སྐབས། ཨ་མི་རི་ཀའི་གྲོས་ཚོགས་ནང་ཐག་གཅོད་མ་བྱུང་བར་ལུས་པའི་ཨ་མི་རི་ཀའི་རོགས་སྐྱོབ་ལས་འཆར་དེ་ནི། དེའི་ནང་དོན་རང་དང་འཛམ་གླིང་ལ་བཏང་བའི་བརྡ་ལན་གཉིས་ཀ་ཆ་ནས་ང་ཚོའི་སྲུང་སྐྱོབ་ལ་མཁོ་བའི་གཞི་རྩ་དང། སྙིང་དོན་ཡིན་པ་ཡུ་ཀེ་རེན་གྱི་སྲིད་འཛིན Zelenskyy ཡིས་གསུངས་འདུག། ཨི་སི་རལ་གྱི་མོ་སཱ་གསང་བའི་ལས་ཁང་གི་སྤྱི་ཁྱབ་ཀྱིས་སྣེ་ཁྲིད་པའི་ཨི་སི་རལ་གྱི་སྐུ་ཚབ་ཞིག་པ་ལེ་སི་ཏིན་གྱི་དྲག་སྤྱོད་པ་ཚོས་དོ་དམ་བྱས་པའི་ལྷག་འཕྲོས་གཏའ་མར་བཙན་ཁྲིད་བྱས་པ་རྣམས་ཕྱིར་ལོག་ཡོང་རྒྱུར་དམིགས་པའི་གྲོས་མོལ་ཆེད་རྒྱལ་ས་པེ་རིས་ནང་ཡོད་པ་རེད་འདུག་རང་གནས་མེད་པར་ཆགས་པའི་མི་ས་ཡ་གཅིག་ལྷག་ཙམ་འཚོ་གནས་བྱས་པའི་ལྷོ་ཕྱོགས་གྲོང་ཁྱེར་རཱ་ཧྥཱ་དུ་ཨི་སི་རལ་གྱི་ཕར་རྒོལ་གཡོལ་རྒྱུའི་རེ་བའི་ནང་ཞི་བདེའི་བར་འདུམ་པ་ཚོས་རེས་གཟའ་སྤེན་པའི་ཉིན་གྷ་ཛ་ནང་མེ་འཕེན་མཚམས་འཇོག་ཡོང་རྒྱུའི་གྲོས་མོལ་གནང་བཞིན་ཡོད་པ་རེད་འདུག།

འཕྲལ་སེལ་གྱི་དམག་འཁྲུག་མཚམས་འཇོག་དང་གང་མགྱོགས་ཐག་གཅོད་མ་བྱུང་བ་ཡིན་ན་ཨི་སི་རལ་གྱིས་གྲོང་ཁྱེར་ཐོག་ལྡོག་རྒོལ་གཏོང་རྒྱུ་ཡིན་པ་བརྗོད་ཀྱི་ཡོད་པ་དང་ཨ་མི་རི་ཀས་ལྡོག་རྒོལ་དེ་འདྲ་ཞིག་གིས་ཞི་བའི་མི་མང་ཧ་ཅང་མང་པོ་འཆི་རྨས་ཀྱི་གནས་ཚུལ་ཡོང་རྒྱུ་ཡིན་པ་ཉེན་བརྡ་བཏང་སྟེ་རང་གི་མཐུན་ཕྱོགས་ནས་དེ་འདྲ་བྱ་རྒྱུ་མིན་པ་ནན་སྐུལ་གནང་འདུག་དེའི་བར་ན་ཧ་མཱ་སི་ཀྱི་འགོ་ཁྲིད་ཨིས་མཱ་ཨེལ་ཧ་ནི་ཡཱ་ཕྱི་ཟླ་བཅུ་གཉིས་ནས་བཟུང་གྲོང་ཁྱེར་དེའི་ནང་ཐེངས་དང་པོར་བསྐྱོད་པའི་འདས་པའི་བདུན་ཕྲག་སྐབས་འཕྲལ་སེལ་གྱི་དམག་འཁྲུག་མཚམས་འཇོག་ཡོང་རྒྱུའི་གྲོས་བསྡུར་ཆེད། རྒྱལ་ས་ཁའེ་རོ་ནང་ཨི་ཇིབ་ཀྱི་གྲོས་མོལ་བར་འདུམ་པ་དང་ཐུག་འཕྲད་གནང་ཡོད་པ་རེད་འདུག་རྒྱལ་ས་པེ་རིས་ནང་གི་གྲོས་མོལ་སྐོར་ཨི་སི་རལ་གྱིས་ཡོངས་བསྒྲགས་ཀྱི་འགྲེལ་བརྗོད་གནང་མེད་པ་དང། གྲོས་མོལ་དེར་གཟའ་མཇུག་ཆ་ཚང་མུ་མཐུད་གནང་རྒྱུའི་ཚོད་དཔག་བྱ་བཞིན་ཡོད་པ་རེད་འདུག་ལྷན་རྒྱས་རྣམས་ནས་གསན་བཞིན་པའི་རླུང་འཕྲིན་གྱི་ལས་རིམ་འདི་ཝི་ཨོ་ཨེ་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་སྙན་སྒྲོན་ཞུས་ཡོད།

མཉེན་ཆས་འཛོམས་ཀྱི་ཡུག་ཁན་གྱི་གྲོང་ཁྱེར Kharkiv ནས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡ་ལ། ལོ་གཉིས་འགྲོ་བའི་དམག་འཁྲུག་དེ་ཡིས་ད་ཆ་ཕྲུ་གུ་བྱིས་པ་ཚོའི་སེམས་ཀྱི་འཕྲོད་བསྟེན་ལ་དཀའ་ངལ་ཧ་ཅང་ཆེན་པོ་བཟོ་གི་ཡོད་པ་དང། ཁོ་ཚོ་ལོ་དེའི་རིང་འཛིན་ཁང་གི་ཉེ་འགྲམ་གང་ཞིག་ལ་མེད་པ་དང་ཁོ་ཚོས་རང་གི་གྲོགས་པོ་མཐོང་མེད་པ་མ་ཟད་མང་པོ་ཞིག་མེད་པ་ཆགས་ཡོད་པ་རེད་འདུག་མཉམ་འབྲེལ་རྒྱལ་ཚོགས་ཀྱི་བྱིས་པའི་ཛ་དྲག་ལས་ཁང་དེ་ཡིས་བསམ་ཚུལ་བསྡུ་ལེན་གནང་བའི་ནང། ལོ་བཅོ་གསུམ་ནས་བཅོ་ལྔ་བར་ཡིན་པའི་ཕྲུ་གུ་ཕྱེད་ཀ་ལ་ལ་གཉིད་ཁུག་རྒྱུའི་དཀའ་ངལ་ཡོད་པ་དང། དེ་བཞིན་ཕྲུ་གུ་ལྔའི་ནང་ནས་གཅིག་ལ་སེམས་གཅོང་གི་དཀའ་ངལ། བཅས་དང་འབྲེལ་བ་ཡོད་པའི་སེམས་ནད་ཡོད་པའི་གནས་ཚུལ་ཐོན་འདུག་ཡུལ་ཐང་འཕར་ཆ་དང་མཉམ་པའི་ཉུང་མཐའི་ཉིན་གླ་སྤར་ཆ་བྱ་རྒྱུའི་ལོ་རེའི་བསམ་ཞིབ་གོ་བསྡུར་དང་དུས་མཉམ་དུ་བྱུང་བས། ཨི་རན་ནང་ངལ་རྩོལ་བའི་ངོ་རྒོལ་ལས་འགུལ་ཇེ་མང་དུ་ཕྱིན་ཡོད་པ་དང་འོན་ཀྱང་ལས་འགུལ་དེ་ཚོས། ལོ་གཅིག་གོང་བུད་མེད་ཀྱི་ཐོབ་ཐང་ལས་འགུལ་ཚར་གཅོད་བྱས་པ་དང་གཞུང་གི་དེ་འདྲའི་དྲག་པོའི་རྡུང་རྡེག་དྲག་གནོན་ད་བར་སྤྱད་མེད་པ་རེད་འདུག་ཁ་ཆེ་སྤྱི་མཐུན་རྒྱལ་ཁབ་དེའི་ནང་ཉེ་བའི་བདུན་ཕྲག་ནང་བྱུང་བའི་མུ་མཐུད་ངལ་རྩོལ་བའི་ལས་འགུལ་སྤེལ་མཁན་ལྟེ་བ་གཅིག་ནི། ཡུལ་གྱི་ལྷོ་ནུབ་གྲོང་ཁྱེར་ཨ་ཧ་ཝཱས་ནང་རྒྱལ་ཡོངས་ངར་ལྕགས་བཟོ་ལས་ཚོགས་སྡེ་ཡི་ངོ་རྒོལ་ལས་མིའི་ཐེ་བྱུས་ཡོད་པ་དེ་ཡིན་པ་རེད། གོང་ཞུས་ཀྱི་ངལ་རྩོལ་བ་དང་འབྲེལ་བ་ཡོད་པའི་སྤྱི་ཚོགས་བརྒྱུད་ལམ Telegram ནང་འགྲེམས་འཇོག་བྱས་པའི་འདྲ་པར་དང་བརྙན་ཐུང་ནང། ལས་མི་བཅུ་ཕྲག་མང་པོ་ཁོང་ཚོའི་མཐོང་བའི་ལས་ཀའི་གནས་སྟངས་ཡར་རྒྱས་གཏོང་རྒྱུ་དང་ཁོང་ཚོའི་ལས་རོགས་ཁ་ཤས་ལས་ཀ་ནས་ཕུད་པ་དང་འབྲེལ་བའི་གནད་དོན་སྐོར་འཛིན་སྐྱོང་ཚོས་ཁས་ལེན་གནང་བ་དེ་ཚོ་ལག་བསྟར་མ་གནང་བ་ཁག་ལ་ཡོངས་བསྒྲགས་སྐྱོན་བརྗོད་བྱེད་རྒྱུ་རེས་གཟའ་མིག་དམར་ནས་རེས་གཟའ་ཕུར་བུའི་བར་ཁོང་ཚོས་ངར་ལྕགས་ཀྱི་བཟོ་གྲྭའི་ཕྱི་ཕྱོགས་སུ་འདུ་འཛོམས་བྱས་ཡོད་པ་མངོན་གྱི་ཡོད་པ་རེད་འདུག་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གིས་གོང་ཞུས་བརྙན་པར་དེ་ཚོ་རང་དབང་ལྡན་པའི་ཐོག་ནས་ཁུངས་འཕེར་ར་སྤྲོད་བྱེད་ཐུབ་ཀྱི་མེད་པ་དང། གང་ཡིན་ཞུས་ན་ཨི་རན་ལ་ལས་ཀ་བྱེད་རྒྱུ་བཀག་འགོག་བྱས་ཡོད་པ་རེད། ལྷན་རྒྱས་རྣམས་ནས་གསན་བཞིན་པའི་རླུང་འཕྲིན་གྱི་ལས་རིམ་འདི་བྷི་ཨོ་ཨེ་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་སྙན་སྒྲོན་ཞུས་ཡོད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་ཟླ་དང་པོའི་ཚེས་བཅོ་ལྔ། སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བཞི་ཆོ་འཕྲུལ་དུས་ཆེན་ཉིན་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་ཆོས་རའི་ནང། ཆོ་འཕྲུལ་སྨོན་ལམ་ཆེན་མོའི་ཚོགས་མགོན་དུ་ཆིབས་བསྒྱུར་བསྐྱངས་ནས། བོད་མིའི་རྒྱུད་དུ་ཡོད་པའི་སེམས་བཟང་པོ་བྱ་རྒྱུའི་གོམས་གཤིས་དང་རིག་གཞུང་དེ་དག་བོད་མི་ཚོས་བདག་གཅེས་མུ་མཐུད་གནང་རྒྱུའི་འགན་འཁྲི་ཡོད་པའི་བཀའ་སློབ་སྩལ་གནང་མཛད་ཡོད་པའི་སྐོར་འདི་གའི་གསར་འགོད་པ། བསྟན་འཛིན་དབང་འདུས་ལགས་ནས་བཞུགས་སྒར་ནས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་ཟླ་དང་པོའི་ཚེས་བཅོ་ལྔ་དང་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བཞི་ཆོ་འཕྲུལ་དུས་ཆེན་ཉིན་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་ཆོས་རའི་ནང་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཚོགས་མགོན་དུ་ཆིབས་བསྒྱུར་བསྐྱངས་གནང་གིས་ཐམས་ཅད་རྣལ་འབྱོར་པའི་སེམས་བསྐྱེད་དང་སྐྱེས་རབས་ཀྱི་ཆོས་འབྲེལ་བསྩལ་གནང་མཛད་སོང། གང་ཕྱིར་བརྩེ་ཉིད་རྒྱལ་བའི་ལོ་ཏོག་ཕུན་ཚོགས་འདིའི་ས་བོན་དང་ནི་སྤེལ་ལ་ཆུ་འདྲ་ཡུན་རིང་དུ་ལོངས་སྤྱོད་གནས་ལ་སྨིན་པ་ལྟ་བུར་འདོད་གྱུར་པ་དེ་ཕྱིར་བདག་གིས་ཐོག་མར་སྙིང་རྗེ་བསྟོད་པར་བགྱི་གསུངས་ཏེ་དབུ་མ་འཇུག་པའི་མཆོད་བརྗོད་ལ་ཡང་སྙིང་རྗེ་ལ་བསྟོད་ཕྱག་མཛད་ཡག་གི་རྒྱུ་མཚན་འདི་ཞེ་པོ་ཅིག་གལ་ཆེན་པོ་རེད་ཤག། སྐབས་དེར་མགོན་པོ་མཆོག་གིས་བོད་མིའི་རྒྱུད་དུ་ཡོད་པའི་སེམས་བཟང་པོ་བྱ་རྒྱུའི་གོམས་གཤིས་དང་རིག་གཞུང་ཡོད་པ་དེ་དག་བོད་མི་ཚོས་བདག་གཅེས་མུ་མཐུད་ནས་གནང་རྒྱུ་འགན་འཁྲི་ཡོད་པའི་བཀའ་སློབ་སྩལ་དོན། བོད་ཀྱི་ཆོས་ཀྱི་བསླབ་བྱ་དེ་གིས་གཅིག་གི་མི་སེམས་ལྷོད་ལྷོད་བཟོ་ཡག་ལ་ཡང་ཏན་ཏན་ཕན་ཐོགས་ཡོད་པའི་བཟོ་འདྲ་འདུག་བྱས་ཙང་ང་རང་ཚང་མ་ལོག་གི་ཨ་ནི་བོད་ཀྱི་རིག་གཞུང

བྱས་དེ་འདྲ་ཡིན་དུས་ང་ཚོ་བོད་པའི་གཤིས་ཀ་གཅིག་གི་སེམས་རྒྱུད་བཟང་པོ་བྱེད་ཡག་ཅིག་གི་འདི་དཔེ་གལ་ཆེན་པོ་རེད་ཨ་ནི་ང་ཚོ་ཚང་མ་ལོག་གི་ཨ་ད་བར་དུ་ང་ཚོ་ད་བདག་པོ་རྒྱབ་པ་རེད་ལ་ད་དུང་ཡང་ང་ཚོ་ཚང་མ་ལོག་གི་ད་སྙིང་རྗེ་ཟེར་ཡག་དེ་གལ་ཆེན་པོ་ལ་བརྩིས་ནས་ཨ་ནི་སེམས་ཀྱི་ཞི་བདེ་སྒྲུབ་ཡག་འདི་གལ་ཆེན་པོ་འདུག་འདི་ཚང་མས་སེམས་ལ་བཞག། ང་ཚོ་དུས་ཚོད་འགྱུར་བ་འགྲོ་གི་ཡོད་རེད། རེད་དེ་ཡིན་ནའི་སེམས་ཀྱི་ཞི་བདེ་ཟེར་དེ་ད་འགྱུར་བ་འགྲོ་ཡ་ཡོད་མ་རེད། དཔེ་གལ་ཆེན་པོ་འདུག་ག། ས་དེ་འདྲ་ཡིན་དུས་སེམས་ཀྱི་ཞི་བདེ་ཡོང་ཡ། ང་ཚོ་བོད་པའི་གོམས་གཤིས་དང་རིག་གཞུང་ལ་ཡོད་བསྡད་པ་དེ་ང་ཚོ་བོད་པས་བདག་པོ་ཡག་པོ་ཞིག་བརྒྱབ། ཆོ་འཕྲུལ་དུས་ཆེན་གྱི་ཆོས་འབྲེལ་སྐབས་དབུས་བོད་མི་སྒྲིག་འཛུགས་ཀྱི་དམངས་གཙོའི་ཀ་བ་གསུམ་གྱི་མཛད་གཙོ་ལས་ཟུར་རྣམ་པ་གཙོས་པའི་གྲྭ་བཙུན་ཁག་དང་བོད་རིགས། ཧི་མ་ལ་ཡའི་རི་རྒྱུད། དེ་བཞིན་ཕྱི་རྒྱལ་བཅས་ཁྱོན་ཆོས་ཞུ་བ་སྟོང་ཚོ་བརྒལ་བ་ཆེད་བཅར་ཞུས་ཡོད་པ་མ་ཟད་སྐབས་དེར་སྲིད་ཚབ་མཆོག་གིས་མགོན་པོ་མཆོག་ལ་མཎྜལ་རྟེན་གསུམ་འདེགས་འབུལ་ཞུས་གནང་སོང་ལ་མགོན་པོ་མཆོག་ནས་སྤྱིར་ཆོས་ལུགས་ཚང་མའི་ནང་སེམས་ཞི་བདེ་བཟོ་རྒྱུ་ཡོད་ན་ཡང་སེམས་ཁམས་རིག་པ་དང་འབྲེལ་ནས་སེམས་ཞི་བདེ་བཟོ་རྒྱུ་དེ་ཕལ་ཆེར་ནང་པའི་ཆོས་འདི་གཏིང་ཟབ་ཤོས་ཤིག་ཆགས་ཀྱི་ཡོད་པ་གསུངས་གནང་བ་དང་སྦྲགས།
རྒྱ་མིའི་སྐད་ཆ་དེ་ང་ཚོ་ནས་རྨོངས་དད་ཆགས་ཡོད་མ་རེད། ཁོ་རིག་པ་དང་ལྡན་པའི་ཐོག་ནས་དུ་བསམ་བློ་བཏང་གི་འདུག་ཨ། ས་དེ་འདྲ་ཡིན་དུས་དེ་རིང་ཁ་སང་རྒྱ་ནག་ནང་ལ་ཆ་བཞག་ནས་ནང་པའི་ཆོས་ལ་ཡ་དོ་སྣང་བྱེད་མཁན་ཀོ་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་ལ་འཛམ་བུ་གླིང་སྤྱི་ལ་ཡིན་ནའང་གང་ལྟར་བཅས་ཀྱི་སེམས་ཀྱི་ཞི་བདེ་ལ་དོ་སྣང་ཡོང་དེ་ནས་ཚང་མ་ལོག་གི་སངས་རྒྱས་པའི་གཞུང་གི་ནང་ལོག་ནས་སྙིང་རྗེ་བཤད་དེ་ཡང་དེ་དོ་སྣང་གསར་པ་ཅིག་ལ་བྱེད་བསྡད་ཀྱི་འདུག་ང་ཚོ་འདི་བོད་པའི་རིག་གཞུང་གཙོ་བོ་ཆགས་བསྡད་ཡོད་རེད་ཨ་ནི་ཚང་མས།

ཁ་སུག་ར་ཕུ་གེ་སོགས་འབད་རྩོལ་བྱས་ནས་མི་བཟང་པོ་བྱུང་ཡག་ལ་ང་ཚོ་ཚང་མ་ལོག་གི་ད་ཨོ་ལས་འགན་རེད་ལ་ཚང་མས་འབད་རྩོལ་གནང་ཤོག་ཨ། དེ་བཞིན་ཆོ་འཕྲུལ་དུས་ཆེན་སྐབས་ཀྱི་སྐྱེས་རབས་གསུང་ཆོས་འདི་ཡང་དབྱིན་སྐད་དང་རྒྱ་སྐད་རྒྱ་གར་གྱི་སྐད་ཀོ་རི་ཡ་སྐད་སོགས་སྐད་རིགས་མི་འདྲ་བ་བཅུ་བཞི་ལྷག་གི་ནང་ཐད་གཏོང་གནང་ཡོད་པ་རེད་ལ་ཆོ་འཕྲུལ་དུས་ཆེན་འདི་ཡང་སངས་རྒྱས་བཅོམ་ལྡན་འདས་ཀྱིས་མུ་སྟེགས་ཀྱི་སྟོན་པ་དྲུག་འཁོར་དང་བཅས་པ་ཆོ་འཕྲུལ་གྱི་མཛད་པས་ཕམ་པར་མཛད་དེ་དམ་པའི་ཆོས་ཀྱི་རྒྱལ་མཚན་ཕྱོགས་བཅུར་བསྒྲེངས་པའི་དུས་ཁྱད་པར་ཅན་དེ་ལ་ཆོ་འཕྲུལ་དུས་ཆེན་ཞེས་འབོད་ཀྱི་ཡོད་པ་རེད། གཞི་རྩའི་བཞུགས་སྒར་དུ་འཚོགས་བཞིན་པའི་ཆོ་འཕྲུལ་སྨོན་ལམ་ཆེན་པོ་དེ་བཞིན་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་ནས་འགོ་ཚུགས་ཀྱིས་འདི་ཚེས་ཉི་ཤུ་རྩ་བཞིའི་བར་འཚོགས་གནང་ཡོད་པ་རེད་ལ་སྨོན་ལམ་ཆེན་པོ་འདི་ཡང་རྗེ་ཙོང་ཁ་པ་ཆེན་པོས་ཕྱི་ལོ་གཅིག་སྟོང་བཞི་བརྒྱ་བཅུ་མེད་བརྒྱད་ལོར་ར་ས་འཕྲུལ་སྣང་གཙུག་ལག་ཁང་དང་ཁྱམས་ར། ལྡེབས་རིས་སོགས། ཕྱི་ནང་གི་རྟེན་དང་བརྟེན་པ་ཉམས་གསོ་གནང་བའི་ཕྱི་ལོ་རབ་བྱུང་བདུན་པའི་ས་གླང་སྤྱི་ལོ་གཅིག་སྟོང་བཞི་བརྒྱ་བཅུ་མེད་དགུ་ལོར་བོད་ཟླ་དང་པོར་ཇོ་བོ་ཤཱཀྱ་མུ་ནེའི་གསེར་སྦྱངས་ཀྱི་དབུ་རྒྱན་ཕུལ་བས་མཚོན་རྟེན་མཆོག་རྣམས་ཀྱི་སྤྱན་སྔར་མཆོད་སྤྲིན་དང་ལྷ་ལྡན་གཙུག་ལག་ཁང་དུ་དགེ་འདུན་པ་སྟོང་ཕྲག་དུ་མ་བཞུགས་པའི་སེར་ཚོགས་ཆེན་པོ་ཞིག་སྐོང་ཚོགས་ཀྱིས་ཆོ་འཕྲུལ་སྨོན་ལམ་ཆེན་མོའི་དུས་མཆོད་གསར་འཛུགས་མཛད་པ་ལས་རིམ་བཞིན་འཕེལ་རྒྱས་སུ་སོང་ནས་ལོ་ལྟར་ལྷ་ལྡན་སྨོན་ལམ་ཆེན་མོ་འཚོགས་སྲོལ་ཡོད་པ་ཞིག་རེད་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་དབང་འདུས་ཡིན།
ལྷན་རྒྱས་རྣམས་ནས་གསན་བཞིན་པའི་རླུང་འཕྲིན་གྱི་ལས་རིམ་འདི་བྷི་ཨོ་ཨེ་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་སྙན་སྒྲོན་ཞུ་གི་ཡོད། རྒྱ་ནག་གིས་བལ་ཡུལ་གྱི་དམར་ཤོག་ཚོགས་པ་བསྐྱར་གསོ་བྱེད་ཀྱི་ཡོད་པ་དེར་རྒྱ་གར་གྱིས་བྱ་ར་ནན་པོ་བྱེད་ཀྱི་ཡོད་པའི་སྐོར་གསར་འགྱུར་བརྒྱུད་ལམ་ནང་ཐོན་པའི་གནས་ཚུལ་ཁག་ཕུན་ཚོགས་ཚེ་རིང་ལགས་ཀྱིས་ཕབ་སྒྱུར་གྱིས་སྙན་སྒྲོན་ཞུས་གནང་གི་རེད། བལ་ཡུལ་གྱི་སྲིད་དོན་ཚོགས་པ་ཁག་དབར་གྱི་མི་མཐུན་པའི་འཐེན་འཁྱེར་དེ་ཉིན་རེ་བཞིན་ཤུགས་ཆེ་རུ་ཕྱིན་ཏེ་ཡུལ་དེའི་ཆབ་སྲིད་དང་རྩ་ཁྲིམས་ཀྱི་དཀའ་རྙོག་དེ་ཇེ་ཆེར་འགྲོ་མུས་ཡིན་པ་དང་ཡུལ་དེའི་སྲིད་དོན་ཚོགས་པ་ཚོའི་དབར་གྱི་འཐེན་འཁྱེར་ལ་བར་འདུམ་གྲོས་འགྲིག་བྱ་རྒྱུར་རྒྱ་ནག་གིས་བར་འདུམ་བྱེད་པ་ཤུགས་ཆེ་རུ་བཏང་ཡོད་པའི་གནས་ཚུལ་ཐོན།

Madhav Kumar Nepal བཅས་དང་ལྷན་དུ་བཀའ་མོལ་ཞུས་ཡོད་པ་དང། རྒྱ་མིའི་དོན་གཅོད་ཚོགས་པ་དེ་བལ་ཡུལ་གྱི་ཕྱོགས་འགལ་ཚོགས་པ། Nepal Congress ཚོགས་པའི་དབུ་ཁྲིད་སྐུ་ཞབས Sher Bahadur མཆོག་དང་ཡང་ལྷན་དུ་བཀའ་གྲོས་གནང་རྩིས་ཡོད་འདུག་ཡུལ་དེའི་དམར་ཤོག་ཚོགས་པའི་འགོ་ཁྲིད Pushpa Kamal Dahal གྱི་ལས་ཁུངས་ཀྱིས་བཤད་པ་ལྟར་བྱས་པ་ཡིན་ན་རྒྱ་ནག་གི་དོན་གཅོད་ཚོགས་པ་དེས་བལ་ཡུལ་གྱི་དམར་ཤོག་ཚོགས་པ་ཁག་གཅིག་གྱུར་ཟླ་སྒྲིལ་བྱ་རྒྱུའི་ཐབས་ཤེས་ཀྱང་བྱེད་ཀྱི་ཡོད་འདུག་རྒྱ་མིའི་དོན་གཅོད་ཚོགས་པའི་འགོ་ཁྲིད་གུའོ་ཡིས་དེ་སྔོན། སྐུ་ཞབས་ཨོ་ལི་ཡིས་འགོ་ཁྲིད་པའི་བལ་ཡུལ་གྱི་དམར་ཤོག་ཚོགས་པ UML དང། Pushpa Kamal Dahal ཡིས་འགོ་ཁྲིད་པའི་བལ་ཡུལ་གྱི་མའོ་དམར་ཤོག་ཚོགས་པ་གཉིས་བར་གཅིག་གྱུར་ཟླ་སྒྲིལ་བྱེད་དུ་བཅུག་སྟེ་ཡུལ་དེའི་དམར་ཤོག་ཚོགས་པ། NCP། ཟེར་བ་དེ་སྒྲིག་འཛུགས་བྱེད་དུ་བཅུག་ཡོད་པ་དང། ཕྱི་ལོ་ཉིས་སྟོང་བཅུ་བདུན་གྱི་འོས་བསྡུའི་ནང་ལ་ཚོགས་པ་དེར་ཡུལ་དེའི་རྒྱལ་ཡོངས་གྲོས་ཚོགས་ཀྱི་ནང་ལ་མང་མོས་ཀྱི་རྒྱལ་ཁ་ཐོབ་ཡོད་པ་རེད། འཐུས་མི་ཉིས་བརྒྱ་བདུན་ཅུ་དོན་ལྔ་ཡོད་པའི་ད་ལྟའི་རྒྱལ་ཡོངས་གྲོས་ཚོགས་ཀྱི་ལས་དུས་དེ་ལོ་ལྔ་ཡིན་རུང་ཡིན་ན་ཡང་ཡུལ་དེའི་སྲིད་བློན་གྱི་སློབ་སྟོན་གནང་དོན་བཞིན་སྲིད་འཛིན་བྷན་དཱ་རི་ཡིས་རྒྱལ་ཡོངས་གྲོས་ཚོགས་ཀྱི་ལས་དུས་རྫོགས་རྒྱུར་ལོ་གཉིས་ཡོད་པའི་སྐབས་འདིར་རིང་མིན་ཕྱི་ཟླ་བཞི་པ་དང་ལྔ་པའི་ནང་ལ་སྤྱི་ཡོངས་འོས་བསྡུ་ཆེན་མོ་བྱེད་དགོས་པའི་བཀའ་ཁྱབ་གནང་ཡོད་པ་རེད། བལ་ཡུལ་གྱི་སྲིད་འཛིན་གྱི་ཕྱག་བཞེས་དེར་རྩ་ཁྲིམས་ཀྱི་མཁས་དབང་དང་ད་ག་ནང་བཞིན་སྲིད་དོན་པ་དང་སྤྱི་ཚོགས་ལས་དོན་གྱི་ཚོགས་མི་ཚོས་སྐྱོན་བརྗོད་ཤུགས་ཆེ་བྱེད་ཀྱི་ཡོད་པ་དང། ཡུལ་དེའི་ཕྱི་ལོ་ཉིས་སྟོང་བཅོ་ལྔའི་རྩ་ཁྲིམས་ཀྱི་ནང་ལ། རྒྱལ་ཡོངས་གྲོས་ཚོགས་ཀྱི་ལས་དུས་མ་རྫོགས་གོང་ལ་སྲིད་འཛིན་གྱིས་རྒྱལ་ཡོངས་གྲོས་ཚོགས་ཕྱིར་བསྡུ་གནང་སྟེ་འོས་བསྡུ་གསར་པ་སླར་ཡང་བྱེད་དགོས་པའི་བཀའ་བཀོད་གནང་ཆོག་གི་མེད་པ་དང། སྲིད་འཛིན་གྱིས་གྲོས་ཚོགས་ཕྱིར་བསྡུ་མ་གནང་གོང་དུ་ཡུལ་དེའི་རྒྱལ་ཡོངས་གྲོས་ཚོགས་ཀྱི་ནང་ལ་བལ་ཡུལ་གྱི་དམར་ཤོག་ཚོགས་པ་ཨན་སི་པི་ལ་འཐུས་མི་གདན་གྲངས་སུམ་ཆ་གཉིས་ལྷག་ཡོད་པས། གྲོས་ཚོགས་ཕྱིར་བསྡུ་གནང་དགོས་དོན་མེད་པས་གྲོས་ཚོགས་ཕྱིར་བསྡུ་བྱས་ཏེ་རྒྱལ་ཡོངས་འོས་བསྡུ་ཆེན་མོ་བྱེད་དགོས་པའི་སྲིད་བློན་ཨོ་ལིའི་ཐག་གཅོད་དེ་རྩ་ཁྲིམས་ཀྱི་དགོངས་དོན་དང་མ་མཐུན་པ་ཞིག་ཡིན་པའི་སྐྱོན་བརྗོད་ཤུགས་ཆེ་ཡོང་གི་ཡོད་འདུག་སྲིད་བློན་ཨོ་ལི་ལ་རྒྱལ་ཡོངས་གྲོས་ཚོགས་ཀྱི་ནང་ལ་རྒྱབ་སྐྱོར་བྱེད་མཁན་འཐུས་མི་འདེང་ངེས་མེད་པས་ཁོང་གིས་རང་དོན་ཁོ་ནའི་ཆེད་དུ་རྒྱལ་ཡོངས་གྲོས་ཚོགས་ཕྱིར་བསྡུ་གནང་དགོས་པའི་སློབ་སྟོན་ཕུལ་ཡོད་པ་དང་ཡུལ་དེའི་རྒྱལ་ཡོངས་གྲོས་ཚོགས་ཀྱི་ནང་ལ་ཡོད་པའི། བལ་ཡུལ་གྱི་དམར་ཤོག་ཚོགས་པའི་འཐུས་མི་མང་ཆེ་བ་དང་དེ་བཞིན་ཡུལ་དེའི་རྒྱུན་ལས་ཚོགས་ཆུང་གི་འཐུས་མི་ཚོས་སྐུ་ཞབས་ཨོ་ལིས་སྲིད་བློན་མུ་མཐུད་གནང་རྒྱུར་རྒྱབ་སྐྱོར་བྱེད་ཀྱི་མེད་པས་ཁོང་ཚོས་རྒྱལ་ཡོངས་གྲོས་ཚོགས་ཀྱི་ནང་ལ་སྲིད་བློན་ཨོ་ལི་ལ་ཡིད་ཆེས་མེད་པའི་འོས་བསྡུ་བྱེད་རྩིས་བྱས་ཡོད་རེད། སྲིད་བློན་ཨོ་ལིས། རང་ཉིད་ཀྱི་དབང་ཆ་ཤོར་གྱི་ཡོད་པ་གཟིགས་ཏེ་ཁོང་གིས་རང་དོན་ཁོ་ནར་དགོངས་ཏེ་སྲིད་འཛིན་མཆོག་ལ་ཡུལ་དེའི་རྒྱལ་ཡོངས་གྲོས་ཚོགས་ཀྱི་འོས་བསྡུ་བྱེད་དགོས་པའི་སློབ་སྟོན་དེ་ཕུལ་ཡོད་འདུག་སྲིད་བློན་ཨོ་ལིའི་ཕྱག་བཞེས་དེ་འགྲིག་མིན་གྱི་སྐོར་ལ་མི་མང་ཚོས་ཡུལ་དེའི་ཆེས་མཐོའི་ཁྲིམས་ཁང་ལ་ཞུ་གཏུག་བྱས་ཡོད་པ་དང་ཆེས་མཐོའི་ཁྲིམས་ཁང་གིས་མི་མང་གིས་བྱས་པའི་ཞུ་གཏུག་སྙན་ཞུ་དེ་ཚོར་གཟིགས་ཞིབ་གནང་གི་ཡོད་འདུག་སྲིད་འཛིན་གྱིས་གྲོས་ཚོགས་ཕྱིར་བསྡུ་གནང་བ་དེ་འགྲིག་གི་ཡོད་པའི་ཁྲིམས་བཅད་བྱས་པ་ཡིན་ན། སྐུ་ཞབས་ཨོ་ལིས་སྤྱི་ཡོངས་འོས་བསྡུ་ཆེན་མོ་བྱས་མ་ཚར་བར་དུ་ཡུལ་དེའི་འཕྲལ་སེལ་གྱི་སྲིད་བློན་དུ་མུ་མཐུད་དེ་གནས་ཀྱི་ཡོད་རེད། བལ་ཡུལ་ནང་ལ་ཆབ་སྲིད་ཀྱི་གནས་སྟངས་བརྟན་བརླིང་མེད་པ་ཆགས་པ་ཡིན་ན་རྒྱ་ནག་གིས་གོ་སྐབས་བླངས་ཏེ་ཡུལ་དེའི་ནང་ལ་རང་ཉིད་ལ་ཕྱོགས་པའི་སྲིད་གཞུང་ཞིག་སྒྲིག་འཛུགས་བྱེད་ཉེན་ཡོད་པས་རྒྱ་གར་ལ་བློ་འཚབ་ཆེན་པོ་ཡོང་གཞི་ཞིག་ཆགས་ཀྱི་ཡོད་པ་དང་རྒྱ་ནག་གིས་རྒྱུད་གཅིག་ལམ་གཅིག་གི་ལས་འཆར་གྱི་འོག་ལ་བལ་ཡུལ་ནང་ལ་མ་རྩ་ཁྱོན་ཆེ་བཙུགས་ཏེ་བལ་ཡུལ་གྱི་ཆབ་སྲིད་ཀྱི་ཐོག་ལ་ཤུགས་རྐྱེན་བྱེད་ཐབས་བྱེད་ཀྱི་ཡོད་པས་རྒྱ་གར་གྱིས་བལ་ཡུལ་གྱི་གནས་སྟངས་ལ་བྱ་ར་ནན་པོ་བྱེད་ཀྱི་ཡོད་རེད། གོང་ཞུས་ཀྱི་གནས་ཚུལ་འདི་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཚེ་ཡིན།
འདི་བྷི་ཨོ་ཨེ་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཨི་སི་རལ་གྱིས་རང་ཉིད་ཀྱི་གཞིས་ཆགས་ནུབ་ཆུ་ཁ་ཁུལ་དུ་རྒྱ་སྐྱེད་ཀྱི་འཆར་གཞི་དེ་ཁྲིམས་ལུགས་དང་མཐུན་གྱི་མེད་པ། ཨ་མི་རི་ཀའི་སྲིད་འཛིན་ལས་ཁུངས་ཕོ་བྲང་དཀར་པོས་འགྲེལ་བརྗོད་གནང་གི་ཡོད་པ་དང་དེ་ནི་ཨ་མི་རི་ཀའི་སྲིད་བྱུས་ལ་འགྱུར་བ་ཕྲན་བུ་བཏང་བ་ཞིག་ཡིན་པའི་སྐོར་བསྟན་འཛིན་ཀླུ་འགྲུབ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། གཡས་ཕྱོགས་ཀྱི་ལྟ་བ་མཁྲེགས་པོ་འཛིན་མཁན་ཨི་ཛི་རུལ་གྱི་སྲིད་བློན་བན་ཇེ་མེན་ནེ་ཐན་ཡ་ཧུ་གི་སྲིད་གཞུང་གིས། West Bank། ནུབ་མཚོ་ཁའི་ཁུལ་དུ་རང་ཉིད་ཀྱི་གཞིས་ཆགས་རྒྱ་སྐྱེད་གཏོང་རྒྱུའི་འཆར་གཞི་དེ་ནི་རྒྱལ་སྤྱིའི་ཁྲིམས་དང་རྒྱབ་འགལ་བྱས་པ་ཞིག་ཡིན་པ་ཕོ་བྲང་དཀར་པོས་རེས་གཟའ་པ་སངས་ཉིན་འགྲེལ་བརྗོད་གནང་ཡོད་པ་དང། དེ་ནི་ད་ལྟའི་འབའི་ཏན་ཆབ་སྲིད་འཛིན་སྐྱོང་ཁང་གིས་དེ་སྔའི་ཁྲམ་གྱི་སྲིད་གཞུང་གི་སྲིད་བྱུས་དེ་ལ་འགྱུར་བ་ཕྲན་བུ་ཞིག་གཏོང་བཞིན་ཡོད་པ་གསར་འགྱུར་བརྒྱུད་ལམ་ཁག་ནང་གནས་ཚུལ་ལུང་དྲངས་ཏེ་དེ་རིང་རེས་གཟའ་སྤེན་པ་ཉིན་འགྲེམ་སྤེལ་བྱས་འདུག། དེ་ཡང་རེས་གཟའ་པ་སངས་ཉིན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྐུ་ཞབས་ཨན་ཐོ་ནི་བྷི་ལན་ཀེན་གྱིས་ཨར་ཇེན་ཊི་ན་ནང་གསར་འགོད་ལྷན་ཚོགས་ཤིག་སྐོང་ཚོགས་གནང་ཡོད་པ་དེའི་སྐབས་ཨི་ཟི་རུལ་གྱིས West Bank མངའ་ཁུལ་དུ་རང་ཉིད་ཀྱི་གཞིས་ཆགས་རྒྱ་སྐྱེད་ཀྱི་འཆར་གཞི་དེ་ནི་རྒྱལ་སྤྱིའི་ཁྲིམས་ལུགས་དང་ཏག་ཏག་བསྡད་ཀྱི་མེད་ལ། གཞིས་ཆགས་རྒྱ་སྐྱེད་ཀྱི་གནས་ཚུལ་དེས་རྐྱེན་པས་མ་འོངས་པར་ཨི་ཛི་རུལ་གྱི་བདེ་འཇགས་ལ་ཕན་ནུས་ཡང་ཐོན་གྱི་མ་རེད་ཅེས་གསུངས་ཡོད་པའི་རྗེས་སུ་ཕོ་བྲང་དཀར་པོའི་མགྲིན་ཚབ་པ་སྐུ་ཞབས John Kirby ཡིས། གཞིས་ཆགས་རྒྱ་སྐྱེད་དེ་ནི་ཁྲིམས་འགལ་རེད། ང་ཚོས་ད་ལྟ་བར་དེ་ལྟར་བྱེད་རྒྱུ་མེད་པར་སྲིད་ཇུས་བརྟན་པོ་རྒྱུན་འཛིན་བྱས་དང་བྱེད་བཞིན་ཡོད། དེ་ནི་ཕྱོགས་ཕན་ཚུན་འཆམ་མཐུན་གྱི་གནད་དོན་དང་འབྲེལ་བ་དམ་ཟབ་ཡོད་པ་ཞིག་རེད་ལ། དེར་བརྟེན་ད་ལྟ་བར་ཁྲམ་ཕར་ཕུད་པའི་དེ་མིན་ཨ་མི་རི་ཀའི་སྲིད་གཞུང་རིམ་པས་སྲིད་ཇུས་དེ་རྒྱུན་འཛིན་བྱས་ཡོད་པ་རེད་ཅེས་གསུངས་ཡོད་པ་རེད། འོན་ཀྱང་དེ་སྔོན་སྲིད་འཛིན་ཌོ་ནལ་ཁྲམ་ཡིན་པའི་སྐབས་ཨི་ཟི་རུལ་གྱིས་ནུབ་མཚོ་ཁའི་ཁུལ་དུ་ཇུའུ་མི་རིགས་ཀྱི་གཞིས་ཆགས་རྒྱ་སྐྱེད་བཏང་བཅུག་ཡོད་པའི་སྲིད་ཇུས་དེར་ད་ལྟ Biden ཆབ་སྲིད་འཛིན་སྐྱོང་ཁང་གིས་འགྱུར་བ་ཕྲན་བུ་གཏོང་གི་ཡོད་པ་གསུང་གི་ཡོད་པའི་གནས་ཚུལ་ཐོན་གྱི་ཡོད་པ་རེད། དེ་ཡང་ཉེ་དུས། དེ་ཡང་ཉེ་དུས་པ་ལེ་སི་ཏིན་གྱི་མི་འགའ་ཞིག་གིས། ནུབ་མཚོ་ཁའི་ཁུལ་གྱི་ཨི་ཟི་རུལ་གྱི་གཞིས་ཆགས་བསྡད་ས། Mel Aduna། ཟེར་བ་དེའི་ནང་མེ་མདའ་བརྒྱབ་སྟེ་ཨི་ཟི་རུལ་གྱི་གཞིས་ཆགས་པ་ཁག་ཅིག་ལ་རྨས་སྐྱོན་བཏང་བའི་གནས་ཚུལ་བྱུང་བའི་རྗེས་སུ། ཨིས་རུལ་གྱི་ཤིན་ཏུ་གཡས་ཕྱོགས་ཀྱི་ལྟ་བ་མཁྲེགས་པོ་འཛིན་མཁན་ནོར་སྲིད་བློན་ཆེན་གྱིས། ནུབ་མཚོ་ཁའི་ཁུལ་དུ་ཇུའུ་གཞིས་ཆགས་པའི་སྡོད་སའི་དུད་ཁྱིམ་སྟོང་ཕྲག་སུམ་ཅུ་ཙམ་རྒྱ་སྐྱེད་གཏོང་རྒྱུའི་ཐག་གཅོད་བྱས་ཡོད་པའི་རྗེས་སུ། ད་ལྟའི་ཨ་མི་རི་ཀའི་སྲིད་གཞུང་གིས་སྐྱོན་བརྗོད་དེ་གནང་བ་ཞིག་ཡིན་པ་མ་ཟད་ད་ལྟ་བར་ཨ་མི་རི་ཀའི་སྲིད་གཞུང་གིས་ཨི་ཛི་རུལ་ལ་རོགས་སྐྱོར་གང་ཅི་བྱས་ཡོད་ཀྱང། ཨ་མི་རི་ཀས་བརྗོད་པའི་སྐད་ཆར་ཨི་ཛི་རུལ་གྱིས་རྩིས་མེད་བཏང་བ་ཞིག་བྱེད་ཀྱི་ཡོད་རེད་ཅེས། མིང་འདོན་མ་བྱས་པའི་གཞུང་འབྲེལ་མཐོ་རིམ་མི་སྣ་ཞིག་གིས་འགྲེལ་བརྗོད་བྱས་ཡོད་པའི་གནས་ཚུལ་གསར་འགྱུར་བརྒྱུད་ལམ་ཁག་ནས་ལུང་དྲངས་ཏེ་འགྲེམས་སྤེལ་བྱས་འདུག་དེའི་བར་ན། ཨི་ཛི་རུལ་དང་ཧ་མ་སི་བར་གྱི་འཐབ་འཛིང་དེ་བྱུང་སྟེ་ཟླ་བ་གསུམ་ལྷག་འགྲོ་གི་ཡོད་པ་དང། པ་ལི་སི་ཐན་གྱི་འཕྲོད་བསྟེན་ལས་ཁུངས་ཀྱིས་བརྗོད་པར་གཞིགས་ན། འཐབ་འཛིང་འདིའི་འོག་ད་ལྟའི་བར་པ་ལི་སི་ཐན་གྱི་མི་སྟོང་ཕྲག་ཉི་ཤུ་རྩ་དགུ་དང་ལྔ་བརྒྱ་སྲོག་སྐྱོན་བཏང་ཡོད་པ་མ་ཟད། ད་དུང་སྟོང་ཕྲག་དྲུག་ཅུ་རེ་དགུ་དང་བཞི་བརྒྱ་ཙམ་ལ་རྨས་སྐྱོན་ཚབས་ཆེན་ཕོག་ཡོད་པ་འགྲེལ་བརྗོད་གནང་འདུག་འོན་ཀྱང་ཨི་ཟི་རུལ་གྱིས་གྷ་ཛའི་ནང་རྐང་དམག་གི་འཐབ་འཛིང་བྱེད་འགོ་ཚུགས་པ་ནས་ཨི་ཟི་རུལ་གྱི་དཔུང་དམག་ཉིས་བརྒྱ་སུམ་ཅུ་སོ་བརྒྱད་སྲོག་སྐྱོན་བྱུང་ཡོད་པ། ཨི་ཟི་རེལ་གྱིས་འགྲེལ་བརྗོད་བྱས་ཡོད་པའི་གནས་ཚུལ་ཡང་ཐོན་འདུག་ལྷན་རྒྱས་ཚོས་གོང་དུ་གསན་པའི་གནས་ཚུལ་ཁག་ཅིག་གུས་པ་བསྟན་འཛིན་ལྷུན་གྲུབ་ཀྱིས་ཕབ་བསྒྱུར་གྱིས་ལྷན་རྒྱས་ཚོའི་སྙན་ལམ་ལ་ཕུལ་བ་ཞིག་ཡིན།
འདི VOA ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཡུ་རོབ་ཀྱི་གྲོང་ཁྱེར Brussels ནང་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་མགོ་འཛུགས་གནང་ཡོད་པ་དང། ཉིན་གྲངས་གསུམ་རིང་འཚོགས་རྒྱུའི་ཚོགས་ཆེན་དེར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དམིགས་བསལ་གསུང་འཕྲིན་བསྩལ་གནང་མཛད་པ་དང། དེ་བཞིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་དང་འབྲེལ་ཡོད་མི་སྣ་མང་པོ་ཞིག་གསུང་བཤད་གནང་འདུག་ཐེངས་འདིའི་ཚོགས་ཆེན་སྐབས་བོད་རྒྱའི་དཀའ་རྙོག་སེལ་ཐབས་དང་བོད་ནང་གི་ད་ལྟའི་ཛ་དྲག་དཀའ་ངལ་དེ་སེལ་ཐབས་སླད་གྲོས་བསྡུར་གནང་རྒྱུའི་འཆར་གཞི་ཡོད་པ་སོགས་གནས་ཚུལ་ཐོན་པ་ཁག་རིག་འཛིན་ལགས་ཀྱིས་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་གནང་གི་རེད། It is
ཡུ་རོབ་རྒྱལ་ཁབ་སྦེལ་ཇམ་གྱི་རྒྱལ་ས་བྷར་སལ་ནང་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་འགོ་འཛུགས་བྱས་ཡོད་པ་དང་ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་གསུམ་ནས་ཕྱི་ཚེས་ཉི་ཤུ་རྩ་ལྔ་བར་སྐོང་ཚོགས་བྱེད་བཞིན་པའི་ཉིན་གྲངས་གསུམ་གྱི་ཚོགས་ཆེན་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དམིགས་བསལ་གསུང་འཕྲིན་ཞིག་ཀྱང་སྩལ་གནང་མཛད་ཡོད་པ་དང། དེ་བཞིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཚོགས་ཆེན་ལ་བཅར་མཁན་ཡོངས་ལ་གསུང་བཤད་གནང་ཡོད་པ་རེད།

ཚོགས་ཆེན་འདི་ལ་འཛམ་གླིང་ས་གནས་གང་ས་ནས་བོད་དོན་རྒྱབ་སྐྱོར་བ་ཧ་ཅང་མང་པོ་འདུ་འཛོམས་བྱས་པར་དགའ་ཚོར་བྱུང་ཡོད་པ་དང་ཚོགས་ཆེན་འདིའི་ཐོག་ནས་ང་ཚོ་ཡོངས་ཀྱིས་བོད་དོན་ལ་རྒྱབ་སྐྱོར་གཡོ་བ་མེད་པར་ཡོད་པ་དེ་ཡང་གསལ་སྟོན་བྱེད་ཀྱི་ཡོད་རེད་ཅེས་གསུངས་ཡོད་པ་དང། དེ་ག་ནང་བཞིན་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་མཉམ་ལས་བྱ་གལ་ཆེན་པོ་ཡིན་པའི་སྐོར་དང་བོད་དོན་རྒྱབ་སྐྱོར་ཚོགས་པ་ཚོ་གཅིག་གིས་གཞན་རྩ་ནས་ལེགས་ཆ་དང་སློབ་གསོ་ལེན་ཐུབ་དགོས་པ་དེ་ཡང་གལ་ཆེན་པོ་ཡིན་པའི་སྐོར་གཏམ་བཤད་གནང་འདུག།

ང་ཚོས་བོད་མིའི་ངོ་བོ་སྲུང་སྐྱོབ་བྱེད་རྒྱུ་དང་བོད་ཀྱི་འཐབ་རྩོད་རྒྱུན་སྐྱོང་བྱེད་རྒྱུར། རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ང་ཚོ་ལ་རྒྱབ་སྐྱོར་ཤུགས་ཆེ་བྱེད་བཞིན་པ་དེ་ནི་ང་ཚོ་ལ་སེམས་འགུལ་ཡོང་གཞི་ཞིག་ཆགས་ཀྱི་ཡོད་རེད། སོང་ཙང་བོད་ཀྱི་བདེན་པའི་འཐབ་རྩོད་ལ་རྒྱབ་སྐྱོར་བྱེད་རྒྱུར་ཁྱོད་ཚོས་དུས་ཚོད་དང་དངུལ་དངོས་ཀྱི་འགྲོ་གྲོན་བཏང་བར་བསྔགས་བརྗོད་ཡོད་པ་དང། Question of Tibet is not merely a matter of justice and human rights, but it is about the preservation of Tibet's unity. ཁྱེད་རྣམ་པ་དྲང་བདེན་ལ་རྒྱབ་སྐྱོར་བྱེད་མཁན་ཞིག་ཡིན་མ་གཏོགས་བོད་དོན་ལ་རྒྱབ་སྐྱོར་བྱེད་མཁན་ཞིག་ཡིན་པ་ང་ཚོས་ངོས་འཛིན་བྱེད་ཀྱི་མི་འདུག་ཅེས་གང་ཉིད་ཀྱིས་བཀའ་སློབ་སྩལ་ཡོད་པ་རེད། རྩ་བའི་དེང་སང་རྒྱལ་སྤྱིའི་ཆབ་སྲིད་ཁོར་ཡུག་ལ་འགྱུར་བ་ཤུགས་ཆེ་འགྲོ་བཞིན་པར་བསྟུན་ནས་བོད་ཀྱི་གཞི་རྩའི་གནད་དོན་ལ་འགྱུར་བ་གང་ཡང་ཕྱིན་ཡོད་མ་རེད་ཅེས་བཀའ་སྩལ་ཡོད་པ་རེད། བོད་ཀྱི་གནད་དོན་དེ་བོད་མིའི་ཐུན་མོང་མ་ཡིན་པའི་ངོ་བོ་དང་རིག་གཞུང་སྲུང་སྐྱོབ་བྱ་རྒྱུ་དེ་ཡིན་པ་དང་འདི་གཉིས་ཀྱིས་འགྲོ་བ་མི་ཡོངས་ལ་ཕན་ཐོགས་སྒྲུབ་རྒྱུའི་ནུས་པ་ཡོད་རེད་ཅེས་བཀའ་སྩལ་གནང་འདུག་དེ་ག་ནང་བཞིན་གང་ཉིད་ཀྱིས་གསུང་འཕྲིན་སྩལ་བའི་ནང་ལ་བོད་ཀྱི་ཁོར་ཡུག་སྲུང་སྐྱོབ་བྱ་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར་དང་འཛམ་གླིང་དེ་ཞི་བདེ་ལྡན་པ་ཞིག་བསྐྲུན་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར། བོད་མིའི་མངོན་འདོད་སྒྲུབ་རྒྱུར་བོད་དོན་རྒྱབ་སྐྱོར་བ་དང་བོད་མིའི་གྲོགས་པོ་ཚོས་བོད་མིའི་སྒྲིག་འཛུགས་ཀྱི་འགོ་ཁྲིད་དང་ལས་དོན་ལ་མུ་མཐུད་ནས་རྒྱབ་སྐྱོར་དང་རོགས་འདེགས་བྱ་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར་ལ་ཡང་གང་ཉིད་ཀྱིས་བཀའ་བསྩལ་གནང་ཡོད་པ་རེད། དེ་བཞིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཚོགས་ཆེན་ལ་གསུང་བཤད་གནང་བའི་སྐབས་ད་ལྟའི་ཆར་བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་ལངས་ཕྱོགས་དང་ཐབས་ཇུས་གང་འཛིན་བཞིན་པའི་ཐད་ལ་གཏམ་བཤད་གནང་ཡོད་པ་རེད།
We are fully committed to follow His Holiness Dalai Lama's wisdom བོད་དོན་དང་འབྲེལ་བའི་ཆབ་སྲིད་ཀྱི་གནད་དོན་དང་བཙན་བྱོལ་བོད་མིའི་བདེ་སྡུག་གི་ཐད་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་ལམ་སྟོན་གང་སྩལ་བ་ཁག་བོད་མིའི་སྒྲིག་འཛུགས་ཀྱིས་ལག་བསྟར་བྱ་རྒྱུའི་ཆོད་སེམས་བརྟན་པོ་ཡོད་ཅེས་འགྲེལ་བརྗོད་གནང་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱིས་དབུ་མའི་ལམ་གྱི་སྲིད་བྱུས་འཛིན་བཞིན་ཡོད་པ་དེ་རེད། རྒྱ་ནག་གཞུང་གི་གནོན་ཤུགས་ཡོད་པར་བསྟུན་ནས་ལོ་རྒྱུས་ཐོག་ནས་བོད་དེ་རང་བཙན་རྒྱལ་ཁབ་ཡིན་པ་དེ་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ངེས་པར་དུ་ཁས་ལེན་དགོས་པ་དེ་གལ་ཆེན་པོ་ཡིན་པའི་སྐོར་དང། དེ་ལྟར་ཡོང་བར་བོད་མིའི་སྒྲིག་འཛུགས་ཀྱིས་ཐབས་ཤེས་འབད་རྩོལ་གང་དང་གང་བྱེད་བཞིན་པའི་སྐོར་ལ་སྲིད་སྐྱོང་མཆོག་གིས་བཀའ་མོལ་གནང་ཡོད་པ་རེད། སོང་ཙང་རྒྱ་ནག་གིས་ཁྲིམས་འགལ་ཐོག་ནས་བོད་བཙན་འཛུལ་མ་བྱས་པའི་སྔོན་ལ་ལོ་རྒྱུས་ཐོག་ནས་བོད་དེ་རང་བཙན་གྱི་རྒྱལ་ཁབ་ཡིན་པའི་གནས་སྟངས་དེ་ཤེས་རྟོགས་ཡོང་རྒྱུའི་ཆེད་དུ་ཚོགས་བཅར་བ་ཚོས Dr. Michael Van Walt དང། Professor Lau Hon Shiang གཉིས་ཀྱིས་བྲིས་གནང་བའི་དཔེ་དེབ་ཀློག་དགོས་པའི་ནན་སྐུལ་གནང་ཡོད་པ་རེད། ཐེངས་འདིའི་ལྷན་འཛོམས་ལ་མི་སྣ་མཉམ་ཞུགས་བྱེད་མཁན་ག་འདྲ་བྱུང་ཡོད་པ་དང་སྤྱིའི་ཆ་ནས་ལྷན་འཛོམས་དེ་ག་འདྲ་བྱུང་ཡོད་པའི་ཐད་ལ་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་འདི་ག་རླུང་འཕྲིན་ཁང་དུ་འགྲེལ་བརྗོད་གནང་དོན། གོང་ཞུས་འདི་ལོའི་ཚོགས་ཆེན་ལ་འཛམ་གླིང་རྒྱལ་ཁབ་བཞི་བཅུ་ཞེ་བཞི་ཙམ་ནས་བོད་དོན་རྒྱབ་སྐྱོར་བ་བརྒྱ་དང་བདུན་ཅུ་ཙམ་གྱིས་མཉམ་ཞུགས་བྱས་ཡོད་པ་དང། ཐེངས་འདིའི་ཉིན་གྲངས་གསུམ་གྱི་ཚོགས་ཆེན་སྐབས་སུ་གཙོ་བོ་བོད་ནང་གི་ད་ལྟའི་ཛ་དྲག་གི་དཀའ་ངལ་ཁག་སེལ་ཐབས་སླད་གོ་བསྡུར་སྦྱང་བཤད་བྱས་ཡོད་པ་དང། ཚོགས་ཆེན་དེ་ཡུ་རོབ་གྲོས་ཚོགས་ནང་གི་བོད་དོན་རྒྱབ་སྐྱོར་ཚོགས་པ་དང་ཡུ་རོབ་ནང་གི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གཉིས་ཟུང་འབྲེལ་བྱས་ཏེ་གོ་སྒྲིག་བྱས་པ་ཞིག་ཆགས་ཀྱི་ཡོད་པ་རེད། དེ་བཞིན་སྦྲ་སེལ་ནང་ལ་ཡོད་པའི་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་དོན་གཅོད་ལས་ཁང་དང་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་གཉིས་ཀྱིས་ཚོགས་ཆེན་ལ་མཐུན་འགྱུར་རོགས་རམ་ཡང་གནང་ཡོད་པ་རེད། གསར་འགྱུར་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ང་རིག་འཛིན་ཡིན།
འདི VOA ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གིས་རྒྱལ་སྤྱིའི་གནས་ཚུལ་སྣ་མང་གི་ཐད་བསམ་ཚུལ་འདྲ་མིན་གྱི་གནས་ཚུལ་སྙན་སྒྲོན་ཞུ་གི་ཡོད་པ་ལྟར། ད་ལྟ་ཨ་མི་རི་ཀའི་གཞུང་གི་སྲིད་བྱུས་མཚོན་ཆེད་ཆེད་བརྗོད་ཞིག་གསན་རོགས་གནང། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གནས་སྟངས་སྐོར་གྱི་ཞིབ་འཇུག་སྙན་སྒྲོན་སྤེལ་བ་ལོ་གཅིག་རེད། ཉིན་རེའི་བཙུན་ནང་བྱང་ཀོ་རི་ཡ་གཞུང་གིས་འཆར་གཞི་འདིང་བའི་ཐོག་ནས་རྒྱལ་སྤྱི་གི་ཁྲིམས་ལུགས་བརྩི་མེད་བཟོས་པ་གི་དཔང་རྟགས་དང་ཡིག་ཆ་བཀོད་ཡོད་རེད། ད་བར་མི་རེ་བར་ལོ་བཅུ་ནང་བྱང་ཀོ་རི་ཡ་གཞུང་གིས་རྒྱལ་སྤྱི་གི་ཁྲིམས་ལུགས་བརྩི་མེད་དང་འགྲོ་བ་མི་གི་ཐོབ་ཐང་འགལ་བཟོ་བཞིན་ཡོད་པ་ལ་འགྱུར་བ་གལ་ཆེན་བཟུང་ཡོད་མ་རེད་སྙམ་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མི་གི་ཐོབ་ཐང་ལྷན་ཁང་གི་སྙན་འཕྲིན་དེ་སྤེལ་བ་ལོ་བཅུ་འཁོར་ཉིན་མོ་ཨ་མི་རི་ཀ་ཉི་ཧོང་དང་ཀོ་རི་ཡ་སྤྱི་མཐུན་རྒྱལ་ཁབ་བཅས་ཀྱིས་མཉམ་འབྲེལ

བྱང་ཀོ་རི་ཡ་གཞུང་གིས་རྒྱལ་སྤྱིའི་རྒྱལ་སྤྱི་གི་ཁྲིམས་ལ་བརྩི་བཀུར་དགོས་པ། འགྲོ་བ་མི་གི་ཐོབ་ཐང་དང་གཞི་རྩ་གི་ཐོབ་ཐང་གནས་སྟངས་ཡར་རྒྱས་མི་གཏོང་བ། རྒྱུན་སྒྲོག་གཏོང་རྒྱུ་དེ་ཁྲིམས་འགལ་བཟོ་བ་དྲ་རྒྱ་བེད་སྤྱོད་བཟོ་རྒྱུ་དང་གཏོར་སྐྱོན་ཐུན་མོང་ཐོག་གཏོང་བ་གི་མཚོན་ཆ་དང་འབར་མདེལ་རང་བཞིན་ཅན་གྱི་མེ་ཤུགས་འཕུར་མདའ་གི་ལས་གཞི་ཐོག་གཏོང་བཞིན་ཡོད་པ་སྐྱོན་བརྗོད་བཟོས་འདུག། ན་ནིང་ཟླ་བ་བརྒྱད་པ་ནང་ཨ་མི་རི་ཀ་བདེ་འཇགས་ལྷན་ཁང་གི་རེས་སྐོར་འགན་འཛིན་ཡིན་དུས་བདེ་འཇགས་ལྷན་ཁང་གིས་ཕྱི་ལོ་ཉིས་སྟོང་བཅུ་བདུན་ལོ་ནས་བྱང་ཀོ་རི་ཡ་གི་འགྲོ་བ་མི་གི་ཐོབ་ཐང་གནས་སྟངས་སྐོར་གསལ་བཤད་དང་པོ་དེ་གནང་ཡོད་རེད། གསལ་བཤད་ཚོགས་འདུ་དེ་ནི་བདེ་འཇགས་ལྷན་ཁང་གི་འཐུས་མི་རྒྱལ་ཁབ་ལྔ་བཅུ་ང་གཉིས་དང་ཡུ་རོབ་ལྷན་ཁང་གི་སྐུ་ཚབ་བཅས་ཀྱིས་བདེ་འཇགས་ལྷན་ཁང་གི

དེ་དོན་རྣམ་པ་ཚོས་དགོངས་འཇགས་གནང་བ་ལ། བློན་རྣམས་ནས་གསན་བཞིན་པའི་རླུང་འཕྲིན་གྱི་ལས་རིམ་འདི VOA ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་སྙན་སྒྲོན་ཞུས་ཡོད། ཐེངས་འདིའི་བགྲོ་གླེང་མདུན་ཅོག་གི་ལས་རིམ་ནང་རྒྱ་གར་ལྷོ་ཕྱོགས་བོད་མི་གཞིས་ཆགས་མོན་གྷོ་འདོད་རྒུ་གླིང་དུ། དུད་འགྲོའི་གཅེས་སྐྱོང་ཁང་གསར་འཛུགས་གནང་མཁན་རྡོ་རྗེ་ལགས་ལ་འདི་གའི་གསར་འགོད་པ་རྒྱལ་མཚན་ཆོས་གྲགས་ལགས་ཀྱིས་སྣེ་ཁྲིད་གནང་བ་ཞིག་གསན་རོགས་གནང། ཨ་རིའི་རླུང་འཕྲིན་ཁང་གི་རེས་གཟའ་ཉི་མའི་བགྲོ་གླེང་མདུན་ཅོག་གསན་མཁན་ཡོངས་ལ་ཁམས་བདེའི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ང་ཐེངས་འདིའི་ལེ་ཚན་གོ་སྒྲིག་ཞུ་མཁན་རྒྱལ་མཚན་ཆོས་གྲགས་ཡིན། ཐེངས་འདིའི་ང་ཚོའི་བགྲོ་གླེང་མདུན་ཅོག་གི་ལེ་ཚན་ནང་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་གཞིས་གྲོང་བརྒྱད་པའི་ཁུལ་ལ་ཡང་རྟེན་གཞི་བྱས་པའི་བདག་མེད་དུད་འགྲོ་ལྟ་སྐྱོང་ཚོགས་པ་གསར་འཛུགས་གནང་མཁན་རྡོ་རྗེ་ལགས་དང་ལྷན་དུ་བདག་མེད་དུད་འགྲོ་ལྟ་སྐྱོང་ཚོགས་པ་དེ་ཁོང་གིས་ཐོག་མར་གསར་འཛུགས་གནང་དགོས་དོན་དང་འབྲེལ་བའི་སྐོར་ལ་ཡང་གླེང་མོལ་ཁག་ཅིག་ཞུ་གི་ཡིན། རྡོ་རྗེ་ལགས་ཐོག་མར་ང་ཚོའི་ཨ་རིའི་རླུང་འཕྲིན་ཁང་གི་བགྲོ་གླེང་མདུན་ཅོག་གི་ལས་རིམ་ནང་ལ་ཡང་དུས་ཚོད་བཏོན་གནང་ནས་ཕེབས་པ་ལ་ཡང་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་དང་ཆབས་ཅིག་ཏུ་ཁྱེད་རང་གིས་བདག་མེད་དུད་འགྲོ་ལྟ་སྐྱོང་ཚོགས་པ་ད་དེ་ལ་ཡང་ཨ་ནི་ཁྱི་སུམ་བརྒྱ་མིན་ཙམ་ཅིག་ཁྱེད་རང་གིས་གསོ་སྐྱོང་གནང་གི་ཡོད་ས་རེད་ཁྱི་དང་མ་ཟད་དེ་ག་ནང་བཞིན་བ་ཕྱུགས་ཚོ་དང་དེ་འདྲས་ཨ་ནི་ཁྱེད་རང་གིས་གསོ་སྐྱོང་གནང་གི་ཡོད་ས་རེད་དེ་ཐོག་མར་ག་འདྲས་སེ་བསྟུད་ནས་འགོ་བཙུགས་པ་རེད་དེ་བཙུགས་དགོས་ཡག་གི་ཨ་ནི་ཐོག་མར་ཀུན་སློང་དེ་ག་འདྲས་སེ་བྱུང་བ་རེད། བཀྲ་ཤིས་བདེ་ལེགས་རྣམ་པ་ཚོ་ཚང་མ་ལ་བཀྲ་ཤིས་བདེ་ལེགས་ངའི་མིང་རྡོ་རྗེ་ཡིན་བྱས་ད་ནི་ད་ང་རང་ཚོ་གི་ང་ཚོའི་ཚོགས་པ་དེ་མིང་ལ་འབྲི་ཀའི Tibetan Animal Care ལབ་ཀྱི་ཡོད་རེད་མོན་གོར་གྱི་ཡིན་ང་རང Camp བདུན་པ་ཡིན་རུ་བ་དེ་ཡིན་དེ་ད། ག་ལ་ན་སྔས་མ་ང་རང་ཆུང་ཆུ་གུ་ནས་གྲྭ་པ་བྱེད་དུ་འཇུ་དུ་འདུག་ལ་དུ་འཇུ་དུ་འདུག་ནས་དགུ་བཅུ་གོ་གཉིས་དང་གྲྭ་ཚང་ལ་བསྡད་རེད་དེ་ན་ཤེས་ད་ཁྱི་ལ་ལྟོ་གྲྭ་པ་ཡིན་དེ་ཁོ་ར་ནས་ང་ག་བུ་ཡོད་དེ་འདྲ་བྱས་ནས་དེ་ནས་ང་དགུ་བཅུ་གོ་གཉིས་ལ་གྲྭ་ཚང་ལ་ཐོན་དེ་འདྲ་དེ་འདྲ་བྱས་ནས་དེ་ཉིས་སྟོང་དགུ་ལ་ཕྱི་ད་ནས་དེ་ལ་ང་མོན་གོར་གཞིས་ཆགས་ནང་ལོག་སླེབས་རེད་དེ་བྱེད་ལ་ཡུལ་རུང་པོ་ཅིག་གི་བྱེད་ལ་ཕ་མ་ནས་ཆུང་ཆུ་གུ་ནས་གྲོངས་རེད་དེ་ནས་ཡ་མ་འགྲོ་ས་མེད་དེ་འཇ་ག་གེ་ལ་ཡུལ་རུང་པོ་ཅིག་དེ་འདྲ་ཚུར་སླེབས་དེ་འདྲ་བྱས་ནས་སོ་སོ་གི་ག་རི་འདྲ་བོ་བཏང་དེ་འདྲ་བྱས་ནས་ལམ་ཀ་ལ་ཁྱི་དུང་ཚོ་དཀའ་ངལ་འདྲ་བོ་མཐོང་དེ་དུང་ཚོ་གི་སེམས་པ་ནང་ལ་མ་བཟོད། དེ་འདྲ་བྱས་ནས་ཁྱི། ཉིས་སྟོང་བཅུ་དྲུག་ནས་འགོ་བཙུགས་རེད་ཉིས་སྟོང་བཅུ་དྲུག་ནས་དེ་ནི། ཁྱི་དུང་ཚོ། ཁྱི་གཅིག་ཁྱི་ལས་གཉིས་ཁྱི་ལས་ནད་པ། དཀའ་ངལ། སེམས་པ་མ་བཟོད་པ་བྱས་བྱམས་སྙིང་རྗེ། ད། ཁྱི་གཅིག་ནད་པ་ཅིག་མཐོང་དེ་སེམས་པ་མ་བཟོད་པ་བྱས་སོ་སོ་ལས་བསམ་བློ་ག་རེ་འཁོར་གྱི་འདུག་ལབ་ན་སོ་སོ་ལས་སྲོག་ཡོད་རེད། ཁོ་ལ་སྲོག་མེད་པ་བྱས་གོ་ཡོད་རེད་བསམ་ནས་སོ་སོའི་སྲོག་དང་ཁོའི་སྲོག་གཅིག་པ་བརྩིས་ནས་རེད་བ། འོ་དེའི་ནང་ལ་ཁྱི་ལ་དེ་བྱམས་སྙིང་རྗེ་ཁང་ལ་ཁྱི་དེ་འདྲ་དེ་འདྲ་བྱས་ནས Camp བརྒྱད་པའི་རྒྱབ་ལ་ང་ཚོ་སྤོས་རེད་དུད་འགྲོ་ཚང་མ་ཁྱི་ཉུང་ཉུང་རེད་ད་ཁྱི། སྙིང་རྗེ་ཁང་ལ་ཆ་དེ་ཡོད་གཙོ་བོ་དེ། སྙིང་རྗེ་ཁང་ལ་ཆ་དེ་དེ་དེའི་ནང་ཤེས་བ་ཕྱུགས་ཚེ་ཐར་གཏང་ཅོ། ངེད་མ་ཕྱི་རྒྱལ་ཁག་རྣམ་པ་ཚོ་གི་བ་ཕྱུགས་ཚེ་ཐར་གཏང་ཅོ་དེ་འདྲ་བྱས་ང་ཚོ་ལ། པེ་ཤ་འདྲ་བོ་བསྐུར་རེད་དེ་འདྲ་བྱས་ན་ང་ཚོ་གི་བ་ཕྱུགས་ཚེ་ཐར་གཏང་དེ་འདྲ་བྱས་ན། དེ་ནི་བ་ཕྱུགས་གི་ཁང་པ་དེ། ཞལ་འདེབས་ཀྱི། ཞལ་འདེབས། བརྒྱུད་ནས་དེ་ནི་ཁང་པ་དེ་བཟོས་རེད་བ་ཕྱུགས་ཁང་པ་དེ། དེ་ནས་ཞེས་དེ་ནི་ཁྱི་གི་ཁང་པ་དེ་ཚོའི་ཞལ་འདེབས། ཞལ་འདེབས་སློང་ནས་བཟོས་ཡོད་རེད་ཆུ་ཐལ་ལ་སོགས་པ། ད་ལྟར་ད་ང་ཚོ་གི་སྐྱབས་མགོན་རིན་པོ་ཆེ་ཀྱི་ཐུགས་རྗེའི་བཀའ་དྲིན་དང་བོད་མི་མང་གི་ཐུགས་རྗེའི་བཀའ་དྲིན། འོག་ནས་གོ་ན་སེམས་ཅན་དུད་འགྲོ་ལ། ཁ་ལག་སྤྲད་ལ་སོགས་པ་སྨན་བཅོས་བྱས་ལ་སོགས་པ་དཔེ་མི་སྲིད་རོགས་པ་ཡག་པོ་གནང་གི་འདུག་ག། འོ་དེ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུས་ཡིན། ལགས་སེ་ཨ་ནི་ཁྱེད་རང་གིས་ཁྱི་ཉིས་བརྒྱ་ལྷག་ཙམ་ཞིག་དང་ཨ་ནི་བ་ཕྱུགས་དྲུག་ཡོད་གསུངས་སོང་བྱས་ཙང་དག་ཞིང་རྒྱོ་དེ་ག་ལ་ཡ་ད་ཉི་མ་གཅིག་ལ་ཡ་ལྟོ་ཆས་དུས་ག་ཚོད་སྤྲད་དགོས་པ་རེད་ཁོང་ཚོ་ལ་ཡ་ལྟོ་ཆས་སྤྲད་ཡ་དེ་ཁྱེད་རང་གི་ག་འདྲས་སེ་མཁོ་སྒྲུབ་བྱེད་གནང་གི་ཡོད། གཙོ་བོ་དེ་ཉི་མ་གཅིག་ལ་འབྲས་བོ་ར་གཉིས་འགྲོ་གི་རེད་ཁི་ལོ་ལྔ་བཅུ་ང་གཉིས་འབྲས་བོ་ར་གཅིག་ལ་དགུ་བརྒྱ་ཁ་སང་སྔན་མ་ཉི་ཤུ་རེད་ད་ལྟ་སྒོར་མོ་ལྔ་འཕར་བྱས་རེད་བ་འོ་དེ་འདི་དགུ་བརྒྱ་ཉི་ཤུ་རྩ་ལྔ་བྱས་རེད་བ།

བོ་ར་གསུམ་ལ་ཁི་ལོ། ཁི་ལོ་གཅིག་ན་བོ་ར་གཅིག་ནང་ལ་ཁི་ལོ་ཉི་ཤུ་ཡོད་རེད། ཁི་ལོ་དྲུག་ཅུ་དུས་གཅིག་ལ་གྲོ་ཞིབ་ཀྱི་རེད་དེ་ན་ཞེ་ད། མཚམས་མཚམས་ད་ཚོད་མ་ཨ་ལུ་མི་གི་ཁ་ལག་ཟ་ཡས་ཡིན་པ་ན་ཞེ་ང་ཚོ་ཆུ་ཚོད་གསུམ་པ་ལ་འགོ་བཙུགས་ཀྱི་རེད་ཁ་ལག་སྤྲད་ཡས་དེ། དེ་ན་ཞེ་དེ་ན་དགོང་དག། ཁྱི་ཕྲུག་དང་ཁྱི་ནད་པ་དང་དུ་ཚོ་ལ་འོ་མ་སྤྲད་ཡས་ལ་སོགས་པ Pedigree སྤྲད་ཡས་ལ་སོགས་པ་སྨན་བཅོས་ག་རེ་བྱེད་དགོས་འདུག་དུ་ཚང་མ་ང་ཚོ་གི་བྱེད་ཀྱི་ཡོད་དེ་ཞོགས་ཀས།

vaccine། དེ་ག་ཅིག་རྒྱག་དགོས་ལ་ནང་ལོགས་ལ་མི་ལ་སོ་ན་སོ་བརྒྱབ་ན་ཉེན་ཁ་མ་ཆེ་ཨ་གཅིག་བྱས་མི་ལ་གཅིག་བྱས། གཉིས་པ་དེ་སེམས་ཅན་དུད་འགྲོ་ཁོ་རང་ཚོ་ལ་ན་ཚ་མ་ཡོང་ཡ་གི་སེམས་ཁྲལ་གི། ན་ཚ་ཡོང་སོང་ན་ཁོང་ཚོ་ལ་དཀའ་ངལ་ག་ཚོད་ཡོད་ཨ། སེམས་ཅན་དུད་འགྲོ་གཅིག་ལ་ཧ་གོ་དགོས་རེད་གཉིས་པ་དེ་ངས་ཧ་གོ་དགོས་རེད་ག་རེ་ལབ་ན་ཁོང་ཚོ་ནི་ཁ་གྲག་ཤེས་ཀྱི་ཡོད་མ་རེད་བ། དཀའ་ངལ་ཤུགས་ཆེན་པོ་གཅིག་གང་སླེབས་བསྡད་ཀྱི་ཡོད་རེད་མི་འདྲ་པོ་གཅིག་བྱས་ན། ལབ་ཤེས་ཀྱི་རེད་ང་གྲོད་ཁོག་ཟུག་རྒྱག་གི་འདུག་མགོ་ཟུག་རྒྱག་གི་འདུག་ཁོང་ཚོ་རྩ་བ་ཉིད་ལབ་ཐུབ་ཀྱི་མ་རེད། ཁོང་ཚོ་ཁ་ལག་མ་ཟ་དེ་ཁོང་ཚོ། ག་རེ་པོ་ཇོ་ཤན་རེད་བཤད་ག་རེ་རེད་མི་འདུག་ན་ཚ།

གཙོ་བོ་སྦྱིན་བདག་མེད་མཁན་ཁྱི་གཅིག་དུ་ཨ་དཀའ་ངལ་འཕྲད་ཅོག། ཨ་མ་མེད་ཅོག་སྤུ་གུ་ལམ་ཁར་གཡུགས་བཞག་ཅོག་འོ་དེ་འདྲ་ཡར་ཉེན་ཁ་ཚ་པོ་ཨ་དུ་འོ་དེ་ནས་ཡར་སྒྲུག་དེ་ནད་པ། སོ་སོ་མིག་མཐོང་ན་རེད་བ་འོ་དེ་འདྲ་ཡར་སྒྲུག་ནས་ཁྱེར་སླེབས། འོ་དེ་འདྲས་བྱས་ནས་ང་ཚོ་གི་དེ་བྱེད་ཀྱི་ཡོད་ར་ཕྱི་དག་ནས་ད་སོ་སོ་གི་ག་ལི་ནང་ལོགས་ལ་ཁྱི་ད། ནང་གི་ཁྱི་དེ་འདྲས་ང་ཚོ་ལ་ཉར་རོགས་བྱེད་ལབ་ན་ང་ཚོ་དངོས་གནས་ཉར་ཐུབ་མ་རེད་ག་རེ་ལབ་ན་ཁོང་ཚོ་གི་ད་ཉི་མ་ཁ་ཤས་ཤིག་ཉར་རོགས་བྱེད་ལབ་ན་ང་ཚོ་ཉར་གྱི་རེད། ཁོ་ཚོ་ཡུན་རིང་པོ་ཞིག་ཉར་རོགས་བྱེད། མ་ཤི་ཤི་བར་དུ་ཉར་རོགས་བྱེད་ལབ་ཀྱི་འདུག་ག་དེ་ང་ཚོ་རྩ་བ་ཉིད་ནས་ཉར་ཐུབ་ཀྱི་མ་རེད། ག་རེ་ལབ་ན་ཁོ་ཚོ་ལ་ལྟོ་ཆས་སྤྲད་དགོས་རེད་དེ་ནང་བཞིན་མི་ཁོ་ཚོ་ལ་ཞབས་ཞུ་ཞུ་དགོས་རེད་དེ་ནང་བཞིན་ཁོ་ཚོ་ལ་ན་ཟུག་ན་སྨན་བཅོས་བྱེད་དགོས་རེད་དོན་དུ་འགྲོ་སོང་དེ་དཀའ་ལས་ཁག་པོ་ཡོད་རེད་བ་ཧོ་དེ་ང་ཚོ་གི་ཉར་ཐུབ་ཀྱི་མ་རེད་ཧོ་དེ་འདྲ་རེད། མི་དེ་འདྲས་ཀྱིས་ཁྱི་དེ་ཉར་རོགས་ཟེར་ལབ་ཡས་ནས་ཁྱེད་རང་གིས་ད་རྒྱུན་རིང་པོ་ཉར་ཐུབ་ཀྱི་མ་རེད་གསུངས་སོང་ཨ་ནས། ཁྱེད་རང་གི་ཉར་ཡ་དེ་ཚོ་ཨ་ནས་ཁྱི་དེ་ཚོ་ཁྱེད་རང་གིས་སྒྲུག་བཞག་པའི་ཁྱི་དེ་ཚོ་རེད་པས། གཙོ་བོ་དེ་ད་ག་རེ་ལབ་ན་ད་ངེད་ཀྱི་ཆུང་ཆུང་གུ་ནས་སྒྲུག་བཞག་ཅོག་ད། ད་ནད་པ་ཆེན་པོ་འདྲ་བོ་ཡིན་ན་རེད་བ་ད་ག་བ་ནས་ཁྱེར་སླེབས་ན་ཁོ་དྲག་སོང་ན་ཕར་རང་སྐྱེལ་བྱེད་རེད་བ། ད་ཨ་མ་མེད་ཅོག་སྤུ་གུ་ཆུང་ཆུང་གུ་ནས་སྒྲུག་བཞག་ཅོག་ཆེན་པོ་ཆགས་དེ་འདྲའི་བྱས་སོང་ན་ཁོ་ཚོ་ལམ་ཁ་ལ་གཡུགས་སོང་ན་འགྲོ་སྟངས་མི་ཤེས་མཁན་ཅིག་བྱེད་རེད་བ། གཉིས་པ་དེ་ཁོ་ཚོ་དཀའ་ངལ་འཕྲད་སོང་ན་དེ་ནས་ཁོ་ཚོ་ག་བ་འདྲ་ཅིག་འགྲོ་དགོས་ར་ཁ་ལག་འཚོལ་མི་ཐུབ་པ་བྱེད། ཧོ་དེ་འདྲ་ཅིག་དཀའ་ངལ་འཕྲད་ཀྱི་རེད་བསམ་ནས་ང་རང་གི་སེམས་པ་མི་བཟོད་པ་ཅིག་ཁོ་ཚོ་ཉར་བསྡད་དགོས། དེ་མ་ཤེས་དངོས་གནས་ཁོ་རང་ཚེ་ཡོང་ཆུ་ཚོད་དང་པོ་གཉིས་པ་གསུམ་པ་དག་ཏུ་ཁོ་ཚོ་ཡིང་མ་རེད་དཔེ་དཀའ་ལས་ཡོད་རེད་འཛིང་འཛིང་པ་སྡོད་ཀྱི་རེད་དེ་ནང་བཞིན་ཁྱི་དྲག་ཚར་ཅོག་དེ་ཚོ་ནད་པ་དེ་ཚོ་ཏོ་དཀའ་ངལ་ཡོད་མ་རེད་ཁོ་ཚོ་ཁ་བཙུམ་སྡོད་ཀྱི་འདུག་དེ་མ་ཤེས། འཛིང་འཛིང་པ་སྡོད་ཀྱི་རེད་ཁོ་ཚོ་ང་ཚོ་མི་ཉན་པ་འདུག་འོ་དེ་འདྲ་རེད་དེ་ནས་ཁོ་ཚོ་ལ་ཞབས་ཞུ་ཏོ་དཔེ་མང་པོ་ཞུ་དགོས་རེད་འོ་དེ་རེད་ད་གཙོ་བོ་འདི་སེམས་ཅན་ལ། ད་ལྟ་དེ་ཁྱེད་རང་གི་ཁྱི་ཉིས་བརྒྱ་ལྷག་ཙམ་བྱས་ཡོད་རེད་པ་ཁྱི་དེ་གས་དེ་ཚང་མ་མ་ཤི་བར་དུ་དེ་ཉར་གྱི་རེད་ཡང་ག་འདྲས་རེད། ད་གཙོ་བོ་དེ་ད་ང་རང་གིས་ད་ལྟ་ཏག་ཏོག་སྐྱབས་མགོན་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་དང་བོད་མི་མང་གི་ཐུགས་རྗེ་བཀའ་དྲིན་ལ་ང་ད་ལྟ་ཏག་ལས་ཀ་བྱས་བསྡད་ཡིན་རུ་བ། དེ་ནང་བཞིན་ཁོང་ཚོ་ལ་ཞབས་ཕྱི་ཞུས་བསྡད་རེད་ད་མ་འོངས་པ་ལ་སོགས་པ་བརྒྱུད་ན་ད་ཚེ་ངེས་མེད་ཀྱི་ལས་རྩིས་བཏང་ན་ད་གང་ལ་བྲོ་ཡོད་དེ་ང་རང་གིས་སྐུ་རླུང་དེ་ག་རེ་ཁད་དུ་ཡོད་ལབ་ན་ད་ལྟ་ལོ་ལྔ་བཅུ་ང་གཉིས་རེད་ལོ་བདུན་ཅུ་ཏག་ང་རང་གིས

པེ་ཤ་དུ་བ་རྫོགས་ཀྱི་རེད་བ་དཔེ་དཀའ་ངལ་ཤུགས་ཆེན་པོ་སླེབས་ཀྱི་འདུག་ག་རེ་ལབ་ན་ཁྱི་མ་དུ་བ་ལ་པེ་ཤ་རྫོགས་ནས་ང་ཤི་མི་ཤི་མྱང་སོང་ནས་གོ་ལ་ཕྱིན་ད་གུ་བ་ཆུ་བ་ལ་ཧོ་དེ་འདྲ་ཅིག་ཆགས་ས་རེད་ཧོ་དེ་འདྲ་བསམ་བློ་བཏང་རོགས་ངས་ད་འཛམ་གླིང། ལམ་ཁ་ལ་འཁྲུགས་ཏེ་གླིང་བྱེད་དུ་ཁྱེད་ཀྱི་འདུག་སེམས་པ་མི་བཟོད་པ་བྱས་ར་སྨོན་ལམ་བརྒྱབ་ནས་ཡར་འགྲོ་ཤེས་ཀྱི་བྱས་མི་འདུག་ཧོ་དེ་འདྲ་རེད། ད་ཁྱེད་རང་གིས་ད་ལྟ་ཁྱི་ལྟ་སྐྱོང་ཁང་དེ་ལ་ཡ་ཕྱག་ལས་གནང་མཁན་མི་ག་ཚོད་ཡོད་རེད། གཙོ་བོ་དངོས་གནས་བྱས་ན་རྒྱ་གར་བཞི་ལྔ་ཅིག་ཡོད་རེད་ད་ལྟ་རྒྱ་གར་གཉིས་མ་ཞིག་ལེན་ད་ལྟ་གཅིག་མ་ཞིག་ལེན་མི་འདུག་ཁ་ཚང་གཅིག་དེ་ད་ལྟ་ལེན་མི་འདུག་རེད་ཡིན་ད་ད་ལྟ་ང་རང་ཅོ་ཅོ་སྐྱེ་དམན་ཡོད་རེད་ཅོ་ཅོ་ཡོད་རེད་དེ་ན་ཞིག་ང་རང་སྐྱེ་དམན་ཡོད་རེད་ང་ཚོ་མི་ད་བཞི་ཙམ་ཡོད་རེད་དེ་ན་རྒྱ་གར་གཉིས་ད་གཙོ་བོ་དེ་དངོས་གནས་བྱས་ད་རྒྱ་གར་གཉིས་སྟོད་ག་འདི་ནས་ལེགས་ཡོད་རེད་འོ་དེ་ཟེར་ན་མི་དྲུག་ཡོད་རེད་ང་ཚོ་ཚང་མ་བསྡོམས་ད་ད། ཁྱི་ལ་ལྟ་སྐྱོང་བྱེད་མཁན་ལས་མི་དྲུག་ཡོད་གསུངས་སོང་ཁྱེད་རང་གིས་ཕྱག་རོགས་དེ་ག་ལ་ཡ་གླ་ཆ་སྤྲད་དགོས་ཀྱི་ཡོད་རེད་ཡོད་མ་རེད་གལ་སྲིད་སྤྲད་དགོས་ཀྱི་ཡོད་ན་ཨ་ནི་གླ་ཆ་ག་ཚད་སྤྲད་དགོས་ཡོད་རེད་གླ་ཆ་དེ་ཚོ་ག་འདྲས་སྤྲད་ཀྱི་ཡོད། ཨོ། ག་ལ་ན་གླ་ཆ་སྤྲད་སྤྲད་དགོས་རེད་ཁོང་ཚོ་ལ་གླ་ཆ་མ་སྤྲད་པ་ཡོད་མ་རེད་ཕྱི་ད་ནས་ད། ཁོང་ཚོ་ལ་ག་ལ་ན་ད་ཉི་མ་རེ་རེ་ལ་སྒོར་མོ་ལྔ་བརྒྱ་ལྔ་བརྒྱ་སྤྲད་དགོས་རེད་ད་སྐྱེ་དམན་དང་ང་གཉིས་ལ་གླ་ཆ་ཡོད་མ་རེད། གཞན་དག་ཚང་མ་ལ་གླ་ཆ་སྤྲད་དགོས་རེད་ད་ཅོ་ཅོ་ཁོང་ཚོ་ལ་ངེད་ཀྱིས་ཁ་ཚིག་ངན་མ། ཅིག་དེ་རོགས་པ་བྱེད་རོགས་བྱེད་ལབ་ན་ཁྱི་མང་དྲགས་ཤག་དཀའ་ངལ་ཅིག་འདུག་ལབ་ཅོ་ཅོ་སྐྱེ་དམན་དང་ཁོ་རང་ཚོ་གི་ཚོང་བ་སྒོ་བརྒྱབ་ཚོང་བ་གཡུག་དེ་ནས་ད་ཁོ་རང་ཚོ་ཡང་ཁྱི་དགའ་བོ་ཡོད་རེད་སྙིང་རྗེ་ཁྱི་ཕྲུག་དང་ཁྱི་ཚང་མ་ལ་དགའ་བོ་ཡོད་རེད་ཅོ་ཅོ་ཁོ་རང་ཡང་ཁྱི་ཕྲུག་དང་བ་ཕྱུགས་དེ་ཚོར་དཔེ་དགའ་བོ་འདུག་ཧོ་དེ་དེ་ནི་དེ་ལ་དེ་འདི་གོ་རེད་ཧོ་དེ་བཞིན་ང་ཚོ་གི་ད་ཁོ་ཚོ་གཉིས་དེ་རྒྱ་གར་མི་ལ་གླ་སྒོར་མོ་ལྔ་བརྒྱ་སྤྲད་དགོས་རེད་ཞོགས་ཀས་སླེབ་ཀྱི་རེད་དགོང་དག་ཞོགས་ཀས་ཆུ་ཚོད་དགུ་པ་བཅུ་པ་སླེབ་ཀྱི་རེད་དགོང་དག་ཆུ་ཚོད་ལྔ་པ་དྲུག་པ་ལོག་འགྲོ་གི་རེད་ཅོ་ཅོ་སྐྱེ་དམན་དང་ཅོ་ཅོ་ཞོགས་ཀས་ནས་དགོང་དག་ད་གད་དེ་བ་དེ་གི་དེ་ལ་མཚན་དང་ཉིན་མེད་ལ་ཆུ་ཚོད་ཉི་ཤུ་རྩ་བཞི། ང་ཡང་འདི་གར་རེད་ང། ཕྱི་ལོགས་ལ་ཅ་ལག་ཉོ་ག་འགྲོ་ཡོད་ད། སྨན་ཉོ་ག་འགྲོ་ཡོད་ད་ཧོབ་ལི་ད་དར་བར། དེ་ན་ཞེ་མོན་གྷོ། ཀེམ་གསུམ་པ་ག་བ་འདྲ་ཅིག་འགྲོ་དགོས་འདུག་ང་ཧོ་དེ་ནི་ཨ་ཊོ་དེ་ཁྱེར་ང་དེ་ནི་ཡ། ག་རེ་འདྲ་ཅིག་བྱེད་དགོས་ན་ཧོ་དེ་བྱེད་དེ་ནི་ཡ་ལེ། རོགས་པ་ག་རེ་བྱེད་དགོས་འདུག། བྱེད་དགོས་མི་འདུག་ཧོ་དེ་ནི་ཚང་མ་ང་ཚོ་དེ་འདའི། ཧ་རུ་ཕུ་རུ་ཅིག་ལས་ཀ་བྱེད་དེ་གི་ཡོད་ཨ་ལ། ཧོ་དེ་ནི་རེད། ཨ་ད་ནང་བཞིན་ད་ཁྱེད་རང་གི་ཁྱི་ལྟ་སྐྱོང་ཁང་དེ་ལ་ཡ་ཁྱེད་རང་ལ་དཀའ་ངལ་དམིགས་བསལ་ག་རེ་འདུག། ཨོ་དཀའ་ངལ་དམིགས་བསལ་དེ་ང་ཚོ་གི་དངོས་གནས་ཁོ་རང་ཆར་པ་རྒྱག་དུས་དཔེ་དཀའ་ངལ་ཤུགས་ཆེན་པོ་ཅིག་གི་སླེབ་ཀྱི་འདུག་ག་ལ་ན་ང་ཚོ་ཡོད་ད་ན་ད་ཁྱི་མཉམ་དུ་ཉལ་གི་ཡོད་རེད་ཉལ་དུས་དེ་ནང་ལོགས་ལ་ལྕགས་ཤོག་ནང་ལོགས་ལ་ཆར་རླུང་ཤུགས་ཆེན་པོ་འཛུལ་རུ་ཨ་མ་གཞི་ང་ཚོ་ག་ལ་ན་བསམ་བློ་བཏང་ཤེས་ཀྱི་འདུག་ག་ལ་ན་ཁོང་ཚོ་བསམ་བློ་བཏང་མ་ཤེས་ཁོང་ཚོ་དོང་པ་ལ་དོང་དེ་རློན་པ་ཆགས། དཀའ་ངལ་འཕྲད་དུས་ང་ཚོ་ལ་སེམས་ཁྲལ་ཅིག་ཆགས། ཧོ་ཧོ་དེ་གི་སེམས་ཁྲལ་ཅིག་མང་པོ་ཅིག་ཁོ་ཚོའི་སྒང་ལ་སེམས་ཁྲལ་སླེབས་བསྡད་དེ་རུ་ཨ། དེ་སུ་སུ་གི་ག་ལ་ན་དེ། Tension འདྲ་བོ་དང་དཀའ་ངལ་འདྲ་བོ་ཅིག་ཡོད་ར་ཧོ་དེ་སླེབས་བསྡད་ཀྱི་འདུག་ཨ། དེ་ནི་ང་ཚོ་ཏོ་ཉལ་གི་འདི་གམ་སེམས་ཁྲལ་མི་འདུག་ཡར་ལངས་སླ་བ་མཚམས་མཚམས་ཉལ་དེ་གི་ཁོ་ཚོ་ད་ནི་ཅིག་རློན་པ་ཆགས་ཆར་རླུང་ཤུགས་ཆེན་པོ་འཛུལ་ནང་ལོགས་ལ་དེ་ནས་ད་ཁོང་རང་ཚོ་ཉལ་ས་ད་ཚང་མ་རློན་པ་ཆགས་བསྡད་ཀྱི་རེད་ཧོ་དེ་དཀའ་ངལ་ཤུགས་ཆེན་པོ་ཅིག་སླེབ་ཀྱི་འདུག་ཆར་པ་རྒྱག་དུས། ད་ནང་བཞིན་ངས་གོ་ཐོས་གོ་ཡག་ལ་ཡག་ད་སྤྱི་ཚོགས་ནང་ལ་ཁྱེད་རང་གི་ཁྱི་བདག་མེད་ཀྱི་ཁྱི་དེ་ཉར་ཡག་དེ་ཚོའི་ནང་ལ་ཡང་ཁག་ཅིག་བཀའ་མོལ་ཡང་མི་འདྲ་མི་འདྲ་འདྲའི་གསུང་མཁན་འདུག་དེ་ཚོའི་ཐོག་ལ་ཁྱེད་རང་གི་དགོངས་ཚུལ་ག་རེ་ཡོད། ད་དཔེར་ཆ་བཞག་ཡིན་ན་ཁྱེད་རང་གི་ཁྱི་ཉར་ཡག་དེ་ཚོ་ཁྱེད་རང་སྒེར་གྱི་འཚོ་བའི་ཆེད་དུ་རེད་ཟེར་མཁན་དང། ཡང་དེ་བསམ་པ་རྣམ་དག་མ་རེད་ཟེར་ངས་དེ་འདྲའི་ལྟ་བུ་དེ་འདྲའི་གོ་ཡ་འདུག། ང་ལ་ལོས་ལོས་སོ་དེ་ཁྱེད་རང་ཁྱེད་རང་ཁྱེད་རང་གིས་དེ་འདྲའི་གོ་ཡོད་ཀྱི་རེད། ང་ཏོ་དེ་འདྲའི་གོ་མ་སོང་ར་ང་ལ་ག་རེ་གོ་སོང་ལབ་ན་གཙོ་བོ་དེ་རྡོ་རྗེ་ཁྱི་གི་པེ་ཤ་ཟ་གི་ཡོད་རེད་ལབ་ཡས་ད་དེ་འདྲའི་བྱེད་ཀྱི་ཡོད་རོ། ད་དངོས་གནས་ཁོ་ར་འཚོ་བ་སྐྱེལ་ཡས་ང་ཚོ་གི་ལས་ཀ་འདི་མ་ཤེས། འཛམ་བུ་གླིང་ནང་ལས་ཀ་མང་པོ་ཡོད་རེད་མ་རེད་པས། འཛམ་བུ་གླིང་ནང་ལ་ཕིང་བཙོང་ཡོད་རེད་ལ་སི་བཙོང་ཡོད་རེད་དེ་ནང་བཞིན་སོ་སོས་ག་རི་བཏང་ཡོད་རེད་ག་ལེ་བཞག་མུ་ཏོ་ཡོད་མ་རེད་ད། ད་ལབ་མཁན་ཅིག་གི་ཁོ་གར་ཕྱིན་ལབ་གི་ཡོད་རེད་ལབ་ན་ཁོང་ཚོས་ནང་གི་ཁྱི་ཉར་རོགས་ཅེས་ལབ་གི་ཡོད་རེད་ག་ལི་དེ་ནང་གི་ཁྱི་ཧོ་དེ་ངས་མ་ཉར་རོགས་དེ་ཁོང་ཚོས་ཁ་བཏང་གི་ཡོད་རེད་ཁོང་ཚོས་ཁོ་རང་ཚོ་གི་སྐད་ཆ་མི་ཉན་ན་དེ་ཁོ་ཚོས་ཁ་བཏང་ཡ་ཡིན་པ་རེད་ད་དེ་ཏོ་ང་ཚོས་ཏོ་ངས་གི་ག་རེ་བསམ་གི་ཡོད་རེད་ཁ་བཏང་ན་རོ་བ་ང་ཡར་རྒྱས་འགྲོ་གི་འདུག་བསམ་གི་ཡོད་རེད།

དེ་ནི་ང་ནི་ཚོན་བཏང་བཞིན་ཡོད་ཚང་མ་ངས་གི། ལས་ཀ་མང་ཞིག་བྱེད་བཞིན་ཡོད་ག་རི་ཆེ་བ་ཆུང་བ་ཚང་མ་བཏང་བཞིན་ཡོད། ཁོང་ཚོ་གི་དངོས་གནས་ཁོ་རང་ཁོང་ཚོ་མི་སླེབས་ས་དེ་ངེད་ཀྱི་རྒྱ་གར་ལུང་པ་ནང་ལ་ང་སླེབས་ས་རེད་དངོས་གནས་ཁོ་ར་འོ་དེ་ནང་བཞིན་ད་ཁོང་ཚོ་གི་འཚོ་བ་སྐྱེལ་ས་འདི་རེད་ལབ་ཡ་ད་ཁོང་ཚོ་གིས་རྡོ་རྗེ་ཁྱི་གི་པེ་ཤ་ཟ་ཡ་རེད་འདི་རེད་ལབ་ཡ་བྱེད་ཀྱི་འདུག་ད་དེ་ཁོ་རང་ཚོ་དངོས་གནས་ཁོ་རང་དཔེ་ནོར་འཁྲུལ་ཆེན་པོ་ཆགས་རེད་བསམ་གྱི་འདུག་རོ་སྡིག་པ་གཅིག་ཁོ་རང་ཚོ་ཁ་སྡིག་ཅིག་ཁྱེར་རོ། གཉིས་བ་དེ་ང་ལ་ཏོ་ཁེ་ཕན་རྒྱལ་དགོས་ཆོད་ཡོད་མ་རེད། ང།

དངོས་གནས་ཁོ་ར། སོ་སོའི་སེམས་པ་མོ་ཚོགས་ཀྱི་མི་ཚང་མ་གཅིག་པ་ཡོད་མ་རེད། བསམ་བློ་བཏང་སྟངས་ལོག་པ་རེད། སོ་སོའི་སྤུན་མཆེད་ནང་ཡིན་ན་སྤུན་མཆེད་ནང་གི་བསམ་བློ་བཏང་སྟངས་ལོག་པ་རེད། དེ་འདྲ་ངས་ད་ཅོ་ཅོ་གི་བསམ་བློ་བཏང་སྟངས་རྦད་དུ་ལོག་པ་རེད། ཧོ། ངས་ལས་ཀ་དེ་བསམ་བློ་བཏང་ལོང་མ་ཡོང་གོང་རེད་ངས་ལས་ཀ་བྱེད་འགོ་བཙུགས་འདུག་ཧོ་འདི་ནང་བཞིན་རེད། ཅོ་ཅོ་དུས་ཡུན་རིང་པོ་རྒྱུ་མ་རིང་པོ་འགྲོ་ལས་ཀ་བྱེད་ཀྱི་རེད་ཧོ་འདི་ནང་བཞིན་ང་ཡོད་མ་རེད། ད་ནི་ངས་ཀྱི་བསམ་བློ་བཏང་ལོང་མ་ཡོང་གོང་ལས་ཀ་འགོ་བཙུགས་ཡ་ད་ངས་ཀྱི། བསམ་བློ་མ་བཏང་བ་བྱས་སྐད་ཆ་ཁ་རི་ཁ་ཐུག་ངེད་ཀྱི། ལན། འདི་འདྲ་སྤྲད་ཤེས་ཀྱི་རེད་བསམ་བསམ་འོ་དེ་འདྲ་རེད། ག་རེ་ལབ་ན་ཕྱི་གང་ལ་ང་རང་སློབ་སྦྱོང་ཡོད་མ་རེད་ངས་ཁ་རི་ཁ་ཐུག་སྐད་ཆ་ཤེས་ཀྱི་རེད་སྐད་ཆ་བསྐོར་ནས་བཤད་ད Politics ནང་ལོགས་ལ། སྐད་ཆ་བཤད་བྱེད་ཀྱི་རོ་དེ་ང་རྩ་བ་ཉིད་ནས་མེད། དེ་ག་རེ་ལབ་ན། ད་དགོན་པ་ཞིག་ནང་ལ་འགྲོ་འདི་རྡོ་རྗེ་ཁྱོད་རང་གིས་ཀུན་སློང་དེ་འདྲས་ཅིག་ཁྱེར་ཡོད་མེད་ལ་མནའ་སྐྱེལ་ལབ་ན་རོ། ངས་མནའ་བརྒྱ་ཆ་བརྒྱ་ཐམ་པ་སྐྱེལ་གྱི་རེད་བརྒྱ་ཆ་བརྒྱ་མི་དགོས་པ་བརྒྱ་ཆ་ཆིག་སྟོང་སྐྱེལ་གྱི་རེད་ངས་ག་ཅི་ན་ད་ངས་ཀུན་སློང་དེ་འདྲས་ཅིག་རྩ་བ་ཉིད་ནས་ཁྱེར་མེད་ངས་པེ་ཤ་ཟ་ཡ་དང་དཀོན་མཆོག་གསུམ་ལ་ཡང་ངས་རྩ་བ་ཉིད་ནས་ངས་བསམ་བློ་འཁོར་གྱི་མི་འདུག་སོ་སོ་གི་མི་ཚེ་ག་ལ་གཙོ་བོ་དེ་ཁོང་ཚོ་ལ་ཡར་རྒྱས་ག་འདྲས་གཏང་དགོས་རེད་པེ་ཤ་ཟ་ས་མང་པོ་ཡོད་ར་བ་ཉིན་མ་ཆུ་ཚོད་གཅིག་དེ་ལ་སྡོད་དང་ཁྱི་འཛོམས་འདུག་དེ་ནི་ཧ་གོ་གི་རེད་པེ་ཤ་ཟ་ཡ་རེད་འདུག་རེད་མི་འདུག་ཁྱི་ལ་འོ་མ་བཞོ་ཡས་ནི་མེད་ཕར་འགྲོ་སོང་མ་ཤེས་འཚོ་བ་ག་རེ་སྐྱེལ་དགོས་རེད་དེ་ལ་འཚོ་བ་སྐྱེལ་ཡས་མེད་ཨ་བསམ་བསམ་ན་ལོ་སར་དང་ལོ་སར་ལ་ཁ་ལག་རག་གི་མ་རེད་དེ་འཚོ་བ་སྐྱེལ་ཡས་རེད་ད་དེ་དེ་ག་ལ་དེ་ཨ་རེད་མི་དེ་ཚོ་སོ་སོའི་དཀོན་མཆོག་གསུམ་སྣང་བ་མི་འདྲ་ངས་མང་པོ་ཡོད་རེད་ལབ་ཡས་ལབ་ཀྱི་འདུག་ང་ལས་ཧོ། ལབ་ཡ་ཏོ་ཁ་བཏང་མཁན་མ་ཞིམ་འདྲ་ལོ་ངོ་དྲུག་དེ་མོན་སྒོར་གྱི་མི་གིས་ཁ་བཏང་གི་འདུག་ཁྱོད་ར་ལ་དངོས་གནས་ཁོ་རེད་འདི་ཐོག་ངས་ཧ་གོ་གི་ལབ་ཀྱི་མེད། ངས་མོན་སྒོར་གྱི་མི་ལ་ག་དུས་ན་ཡུ་ཏུབ་ན་ལབ་ཀྱི་མོན་སྒོར་གྱི་མི་ང་ལ་རྒྱབ་སྐྱོར་བྱས་སོང་འདི་བྱས་སོང་ལབ་ཀྱི་ཡོད་རེད་ད། ཡིན་ནའི་ད་ཁ་བཏང་མཁན་ཚང་མ་ཡོད་མ་རེད་ད་ཁ་ཤས་ཅིག་ཡོད་རེད་མ་ག་ངས་དེ་ཚོ་མདུན་ལ་ལབ་ཐུབ་ཀྱི་ཡོད་མ་རེད། སྐྱེས་དམན་ཕོ་ལོ་མོ་ལོ་འདྲ་བོ་རྒྱབ་ལོག་ལབ་འདི་ཡོད་ར་མདུན་ལ་ལབ་དགོས་རེད་དངོས་གནས་ཅིག་ན་རེད་མ་རེད། ཁྱད་པར་ཕོ་ཡོད་ན་དངོས་གནས་ཁོ་ར་མདུན་ལ་ཡོང། རྡོ་རྗེ་ཁྱོད་རང་པེ་ཤ་ཟ་གི་འདུག་ལབ་ཀྱི་ར་ངས Bank ནང་ལ་འགྲོ་ལབ་ཀྱི་རེད་ངའི Account འདི་རེད་ཁྱོད་ར Check བྱོས་ལབ་ཀྱི་རེད་མ་རེད། དེ་ན་ཧ་གོ་གི་ར། དེ་ཁྱོད་རང་གིས་དེ་འདྲ་སུས་ལབ་སོང་ཁྱོད་རང་དགོན་པ་ནང་ལ་མནའ་སྐྱེལ་ལ་ཁེངས་རེད་མ་རེད་འབྲས་སྤུངས་ཡོད་རེད་དགའ་ལྡན་ཡོད་རེད་དེ་ནང་བཞིན་དེ་ནི་བློ་གསལ་གླིང་སྒོ་མང་བླ་སྤྱི་ཚང་མ་ཡོད་རེད་ངས་མནའ་སྐྱེལ་ག་འགྲོ་ཁུར་ལྟ། འོ་ངས་ཀུན་སློང་དེ་འདྲས་ཅིག་ཁྱེར་ཡོད་ལབ་ནི་རོ་བ་སེམས་ཅན་ལ་བྱམས་སྙིང་རྗེ་སྒང་ལ་ང་རང་གིས་ལས་ཀ་ཅིག་བྱེད་རྒྱུ་ཡོད་ལབ་འོ་དེ་འདྲས་རེད། ལ་ཟེར། ད་ཡང་སྤྱི་ཚོགས་ནང་ལ་ཡང་ཁ་བཏང་མཁན་ཡོང་སྲིད་གི་རེད་ཡང་བཟང་ཕྱོགས་ནས་ཁྱེད་རང་གི་ལས་ཀ་དེ་ཚོ་ལ་བསྔགས་བརྗོད་བྱེད་མཁན་ཡོང་གི་རེད་ཨ་ནི་བསྔགས་བརྗོད་བྱེད་མཁན་འདུག་ད་ཁྱེད་རང་གི་ངོས་ནས་ཡང་ཁྱེད་རང་གི་ཕྱག་ལས་དེ་ཚོ་ལ་ཡང་རྒྱབ་སྐྱོར་དང་བསྔགས་བརྗོད་བྱེད་མཁན་དེ་འདྲ་ག་འདྲ་ཡོང་དོ། ད་ད་རྒྱབ་སྐྱོར་ང་ལ་ཁ་བཏང་མཁན་མདུན་དུ་མདུན་ལ་བཏང་མི་འདུག་རེད་བ། ཡག་ག་ལབ་མཁན་མདུན་དུ་མདུན་ལ་ལབ་ཀྱི་འདུག་དངོས་གནས་དྲང་པོ་ལབ་ན་ཁྱོད་རང་ལས་ཀ་ཡག་པོ་བྱེད་ཀྱི་འདུག་ཚེ་འདི་ལ་མེད་ན་ཚེ་རྗེས་མ་ལ་སྐྱིད་པོ་ཡོང་གི་རེད་ལབ་ཀྱི་འདུག་ར། དེ་ཚོ་རེད་ད་ང་ཚོ་དངོས་གནས་ཁོ་རང་ཚེ་རྗེས་མ་དང་ང་རང་བསམ་བློ་བཏང་གི་ཡོད་རེད་བ། ཚེ་རྗེས་མ་དེ་ལ་དངོས་གནས་ཁོར་མཚམས་གཅིག་ལ་བསམ་བློ་འཁོར་དགོས་རེད་བ་དཀའ་ངལ་འཕྲད་དུས། ཚེ་རྗེས་མ་ཡོད་ན་མེད་ན་ཅིག་བསམ་བློ་བཏང་གི་ཡོད་རེད་བ། གཉིས་པ་དེ་ད་ཚེ་རྗེས་མ་ཤི་སོང་ན་སྐྱེ་བ་ཡོད། སྐྱེ་བ་ག་རེ་ལེན་ན་ལེན་མི་ལེན་མི་ལེན་སྨོན་ལམ་ཅིག་རྒྱག་གི་རེད་བ་ན་ཚ་མི་ཡོང་ཞེས་ལབ་ཀྱི་སེམས་ཅན་དུད་འགྲོ་དང་ང་ཚོ་ཚང་མ་ལ་ལས་ཀ་བྱེད་མཁན་ལ་ད་ང་ཚོ་ན་ཚ་བྱུང་ན་ཁོང་ཚོ་ལ་ལས་ཀ་བྱེད་ཐུབ་མ་རེད་བ་ཁོང་ཚོ་ཞབས་ཞུ་ཞུ་ཐུབ་མ་རེད་བ་དེ་གཅིག་གིས་ང་ར་སྨོན་ལམ་རྒྱག་དེ་གི་ད་བོ་དེ་འདྲས་ཅིག་བསམ་བློ་བཏང་དེ་དེ་གི་གཙོ་བོ་དེ། ད་མང་བ་ལགས་ཡང་ཁྱེད་རང་གིས་ལས་གཞི་འདི་ལ་ཡང་ཡང་འཆར་གཞི་གསར་པ་འདྲས་ག་རེ་ཡོད། འཆར་གཞི་གསར་པ་ལབ་ན་ད་ང་རང་གིས་ད་ད། ཁང་པ་འདི་བཟོས། ཁང་པ་འདི་ཅིག་བཟོས་ཀྱི་འཆར་གཞི་ཅིག་བྱས་རོགས། ཁང་པ་འདི་ད་ཁྱེད་ཀྱིས་ད་ལྟ་སེམས་ཅན་ཁོ་རང་གི་ཁང་པ་བཟོས་ཚིག་དན་བླངས་བཞག་ཡོད་རེད་ཕ་གི་ལ། འོ་དེ་ཅིག་བྱས་གཉིས་པ་འདི་དེ་ནི་ང་རང་གི་ག་རི་དགོས་རེད། འོ་ད་ག་རི་འདྲ་བོ་དེ་འདི་ཉོས་རོགས་ད example ལབ་ན་ད་ད་ཉོས་རག་གི་ཡོད་མེད་གང་ཤེས་རོགས་ང་ཁ་སང་ཉིན bank ནས་བུ་ལོན་གཡར་དགོས་བསམ་སོང་རོགས། བུ་ལོན་འདྲ་བོ་གཡར་ཡག་མ་མི་ཅིག་སྐད་དེ་ནས་པེ་ཤ་སྟེ་ཞིག་རག་སོང་ན། ད་སྒོར་མོ་བརྒྱ་ལས་མེད་ན་སྒོར་མོ་ཉིས་བརྒྱ་ལས་མེད་ན་ལྔ་བརྒྱ་ལས་མེད་ན་སེམས་ཅན་ཅིག་ལ་ཕན་ཐོགས་གོ་རོགས། འོ་དེ་བསམ་བློ་ཅིག་བཏང་ནས་ང་རང་གིས་བསམ་བློ་དེ་འདྲས་ཅིག་བཏང་བསྡད་ཡོད་ད་ལྟ་དུས་ཚོད་འདི་ལ། Cash དེ་ཚང་མ་སྤྲད་ཡོད་མ་སོ་སོ་ད Example འབུམ་གཅིག་སྤྲད་རོགས་ཨ Loan འགྲོ་ཡ་དེ་འདྲས་ཅིག་བསམ་བློ་བཏང་བསྡད་ཡོད་ཨ། འོ་དེ་འདྲས་ཅིག་ཡིན། ལགས་སོ་ད་ལྟ་དེ་འདྲ་ཁྱེད་རང་གིས་གསུང་ཡ་བྱས་པ་ཡིན་ན་མང་བ་ལགས་ཁྱི་དེ་གའི་ཁང་པ་རྒྱག་ཡ་གི་ཆེད་དུ་ཁྱེད་རང་གིས་མོ་ཊ་ཞིག་ཉོས་ཨ་འདི་གི་ཡོང་འབབ་བསགས་ནས་ཨ་འདིའི་ཐོག་ལ་འགྲོ་སོང་བཏང་ཡ་དང་ཨ་འདི་འདྲས་ཀྱི་འཆར་གཞི་གསུང་རོགས་ཨ། རེད་གཙོ་བོ་དེ་མོ་ཊ་བཏང་འདུག་ཁོང་ཚོ་ལ་གང་ཙམ་གྱི་ཁ་ལག་སྤྲད་ཐུབ་མ་རེད་དངོས་གནས་ལེ་འགྲོ་སོང་དཔེ་ཆེན་པོ་ཡོད་རེད་མི་ལ་ལ་པེ་ཤ་སྤྲད་དགོས་རེད་དེ་ནང་བཞིན། ཁོང་ཚོ་ལ་ཁ་ལག་སྤྲད་དགོས་རེད་ད་གཙོ་བོ་དེ་ད་ལྟས་སད་ཞིག་རག་སོང་ན་ལྟས་ཞིག་ད་བསག་ཐུབ་ཀྱི་རེད་བ། ཐིགས་པ་བསགས་པའི་རྒྱ་མཚོ་ནང་བཞིན་རེད་ད་འོ་དེ་ནང་བཞིན་སྒོར་མོ་བརྒྱ་བསག་ཐུབ་ན་རེད་སྒོར་མོ་ཉི་མ་གཅིག་ལ་སྒོར་མོ་ལྔ་བརྒྱ་བསག་ཐུབ་ན་ཆིག་ཁྲི་ལྔ་སྟོང་རེད་བ། འོ་དེ་ནས་མི་གཅིག་གིས་མི་ལ་སྤྲད་ཕན་ཐོགས་ཀྱི་རེད་བ་འོ་དེ་པེ་ཤ་དེ་སེམས་ཅན་དུད་འགྲོ་རང་ལ་དེ་ནས་ཁ་ལག་སྤྲད་ཡས་ད་ག་རི་ཐོག་ལས་ནས་ཅིག་ཕན་ཐོགས་ཀྱི་རེད་བ། འོ་དེ་འདྲ་ཅིག་རེད་གཙོ་བོ་དེ་སོ་ང་རང་གིས་བསམ་བློ་བཏང་ཡས་དེ། ཨ་ནི་དེ་མིན་གྱི་ད་ག་ཟེར་བའི་ཁྱེད་རང་གི་ཁྱི་དང་ཨ་ནི་ཡང་ད་བ་ཕྱུགས་ཚེ་ཐར་བཏང་ཡས་ཉར་གྱི་རེད་བ་བ་ཕྱུགས་ཀྱི་ཡང་ད་ལྟ་དྲུག་ཡོད་གསུང་རེད་བ་ཨ་དེའི་དེ་ལ་མང་རུ་བཏང་ཡས་ཀྱི་ཡང་ཚེ་ཐར་བཏང་ཡས་ཀྱི་མང་རུ་བཏང་ཡས་འཆར་གཞི་ཡོད་པས། ད་དེ་འདྲ་ཏོ་མང་རུ་བཏང་ཡས་འཆར་གཞི་མེད་གང་ལབ་ན་གཙོ་བོ་དེ་ད་སུ་སུ་གི་བ་ཕྱུགས་དེ་ཚོ་ལ་ཁ་ལག་འགྲོ་སོང་དང་རྩྭ་དེ་ཚོ་དཔེ་ཆེན་པོ་འགྲོ་གི་འདུག་བ་འོ་དེ་ཅིག་བྱས་ད་ལྟ་ད་གི་བ་ཕྱུགས་སྒང་ལ་ཞལ་འདེབས་སླེབས་ཀྱི་ཡོད་མ་རེད་མང་ཆེ་སེམས་ཅན་ཁྱི་སྒང་ལ་ཞལ་འདེབས་སློང་ནས་བ་ཕྱུགས་ལ་འགྲོ་སོང་བཏང་བསྡད་ཀྱི་རེད་བ་བ་ཕྱུགས་ལ་འོ་མ་བཞོ་ཡས་ཡོད་རྒྱུ་དེ་ཁྱི་ཕྲུག་དེ་ཚོར་སྤྲད་ཀྱི་ཡོད་རེད་ང་ཚོ་གི། འོ་དེ་ནས་བྱས་བ་ཕྱུགས་ཀྱི་ད་ང་ཚོ་གི་ཟླ་གཅིག་ལ་འོ་མ་ལི་ཏྲ་བཞི་བརྒྱ་ཉིན། ཧབ་ད་ཅིག་ཟླ་བ་གཅིག་ནང་ལ་འོ་མ་ལི་ཏྲ་བཞི་བརྒྱ་འགྲོ་ཡས་ལབ་ཡས་དེ། ག་རེ་ལབ་ན་ང་ཚོ་ཌེ་རི་ནས་མངག་གི་ཡོད་རེད། ཌེ་རི་ནས་མངག་གི་ཡོད་ར་དེ་ནས་སུ་རེཤ་ཌེ་རི་ལབ་ན་ང་ཚོ་གི་དེ་ཀེམ་དྲུག་པ་ནས་མར་འགྲོ་དགོས་རེད། འོ་དེ་ལི་ཏྲ་ལི་ཏྲ་གཅིག་ལ་སྒོར་མོ་འདིར་བཞི་བཅུ་རེད། འོ་དེ་ནས་བྱས་འགྲོ་གི་ཡོད་རེད། བ་ཕྱུགས་འོ་མ་ཏེས་ཏེས་ར་བཞོས་དེ་ནས་ཁྱི་ཕྲུག་དེ་ཚོར་སྤྲད་དེ་ནས་བྱེད་དགོས་རེད་བ་ཕྱུགས་དེ་མང་པོ་ཅིག་བཏང་ཡས་བསམ་བློ་ཏོ་ཡོད་རེད་ཡིན་ནའི་ད། དཔལ་འབྱོར་མེད་པའི་དཀའ་ངལ། དེའི་སྒང་ལ། དེ་ནི་མི་གླ་མ་རག་པའི་དཀའ་ངལ་དེ་ལ་ལས་ཀ་བྱེད་མཁན། འོ་དེ་གི་དཀའ་ངལ་ཤུགས་ཆེན་པོ་ཅིག་སླེབས་ཀྱི་འདུག་ཨ། འོ་དེ་འདྲ་བྱེད། ད་ལྟ་སྐབས་ཤིག་རིང་ལ་ཏོ་མང་བཏང་ཡས་འཆར་གཞི་མེད་ད་རྗེས་མ་མ་འོངས་པ་ལ་སོགས་པ་བྱུང་ན་གང་འདྲ་ཞིག་ཆགས་ཀྱི་ཡོད་གལ་སྲིད་ཆགས་སོང་ན་དེ་གཅིག་གོ་ནས་བསམ་བློ་ཅིག་ལོགས་པ་སླེབས་ཀྱི་རུ་ཨ་ལ། འོ་དེ་འདྲ་བྱེད་ད་ལྟ་ད་བྱམས་སྙིང་རྗེ་སྐྱེས་སོང་ན་བྱམས་སྙིང་རྗེ་དེ་ངོ་ནས་དགོས་ན། ཨ། བྱེད་ཡས་མི་འདུག་རུ་ཨ་གང་ལབ་ན་དཔལ་འབྱོར་མེད་ན་ད་རིང་སང་ཉིན་དཔལ་འབྱོར་མེད་ན་བྱམས་བྱམས་སྙིང་རྗེ་ག་ཚད་སྐྱེས་སོང་ན་ཕན་ཐོགས་མི་འདུག་ངོ་ནས་ཁོ་རང་དཀའ་ངལ་ཤུགས་ཆེན་པོ་ཞིག་སླེབས་འགྲོ་གི་འདུག་ཨ། འོ་དེ་འདྲ་ཞིག་རེད་བཞག། ད་དེ་ནང་བཞིན་ཁྱེད་རང་གི། ཁྱི་དེ་གས་ལ་ཡ་ཉི་མ་གཅིག་ལ་ཡ་ཁྱི་དང་བ་ཕྱུགས་ཚང་མ་ལྟོ། དེ་ནང་བཞིན་ཁྱེད་རང་གི་ཁྱི་དང་བ་ཕྱུགས་ཀྱི་ཁ་ལག་ཉི་མ་གཅིག་ལ་འགྲོ་སོང་ལ་དཔའ་བས་ན་སྒོར་མོ་ག་ཚོད་ཙམ་འགྲོ་གི་འདུག། འབྲས་བོ་ར་གཉིས་ལ་དགུ་གཉིས་ལོ་སྐོར་བཅོ་བརྒྱད་བཅོ་བརྒྱད་གཉིས་ཀྱི་ཆིག་སྟོང་བརྒྱད་བརྒྱ་བཞི་བཅུ་འབྲས་འགྲོ་གི་རེད། དེ་ནི་གེས་ནི་ཉི་མ་ལྔ་ནང་རྫོགས་འགྲོ་གི་རེད། དགུ་བརྒྱ་རུ་ཨ། དགུ་བརྒྱ་ཉི་མ་ལྔ་ནང་རྫོགས་ན་ད་སྒོར་མོ་ཉིས་བརྒྱ་ཉིས་བརྒྱ་རྩིས་བརྒྱབ་ན་ཡང་རུ་ཨ་སྒོར་མོ་ཆིག་སྟོང་བརྒྱད་ཨོ་ཊོ་རིན་པ་དང་ཚང་མ་བྱས་ན་ཆིག་སྟོང་རུ་ཨ། དགུང་མོ་ཉིས་བརྒྱ་ཉིས་བརྒྱ་ཉིས་བརྒྱ་སྒང་ཆིག་སྟོང་བརྒྱད་བརྒྱ་བཞི་བཅུ་སྦྱར་ན་ཉིས་སྟོང་བཞི་བཅུ། དེའི་སྒང་ལ་མི་གླ་བཞི་ལ་ལྔ་བརྒྱ། ཉིས་སྟོང། བཞི་སྟོང་བཞི་བཅུ། དེའི་སྒང་ལ་དེ་ནི་ཚོད་མ། དེ་ནང་བཞིན་དེ་ནི་ཕི་ནལ། དེ་ཚོ་ཚང་མ་ཀྲོ་ན་སྒོར་མོ། རྩིས་བརྒྱབ་སྟེ་སྒོར་མོ་ལྔ་སྟོང་བཞི་སྟོང་ལྔ་སྟོང་འགྲོ་གི་ཡོད་ཀྱི་རེད་ང་རང་གི་ཉི་མ་གཅིག་ལ་བཞི་སྟོང་ལྔ་སྟོང། ལགས་འོང། མི་གླ་དང་ཚང་མ་རྩིས་ན། དེ་འོ་མ་བརྩིས་སོང་ན་ལོགས་པ་རེད་འོ་མ་བརྩིས་སོང་ན་གོང་ཆེར་འགྲོ་གི་རེད་པེ་ཏི་ཀི་རི་བརྩིས་སོང་ན་དེ་ལས་གོང་ཆེར་འགྲོ་གི་རེད་པེ་ཏི་ཀི་རི་བརྩིས་སོང་ན་ཉི་མ་གཅིག་ལ་སྒོར་མོ་བརྒྱད་དགུ་སྟོང་འགྲོ་གི་རེད་སྒོར་མོ་སུམ་བརྒྱ་ཉུང་བ། ད་ངས་དྲི་བ་ཞུས་བ་དང་ངས་ཁྱེད་རང་ལ་དྲི་བ་ཞུས་བ་དེ་འདྲ་རུ་བྱིན་ཡང་ངའི་དྲི་བའི་ནང་ལ་མ་ཚུད་པའི་ཁྱེད་རང་གི་གསུང་སྙིང་བྲོ་བའི་བཀའ་མོལ་དེ་འདྲའི་དམིགས་བསལ་ཡོད་པས། ད་དེ་འདྲ་ལས་ཀ་དེ་འདྲ་ཏོ་ང་རྩ་བ་ཉིད་ནས་ད་སུ་སུ་ཀི་སྐོར་ལ་ཏོ་བསམ་བློ་འཁོར་གི་མི་འདུག་རོ། སེམས་ཅན་དུད་འགྲོ་སྒང་རང་ལ་བསམ་བློ་འཁོར་གི་འདུག་ང་ནི་ཕྱི་ད་ནས་ཆང་རག་དེ་འདྲ་ནི་བཏུང་མེད་རོ། མང་ཆེ་བི་ཌི་ཐ་མག་བྱས། དེ་ནི་ག་ལ་རེད། སྔས་མ་ཏོ་འོ་ན་ཤ་ཟ་གི་རོགས་ད་ཤ་འགྲོ། ཤ་ཡིས་ང་རང་གི་སེམས་ཅན་དུད་འགྲོ་མཉམ་དུ་བསྡད་ཤ་སྤངས་དེ་འདྲ་བྱས་དེ་འདྲ་བྱས་བསྡད་ཀྱི་རོགས། དེ་ནི་ད་ལྟ་ཡིན་ནའི་དེ་ནི་ངོ་ནས་ཁོ་རང་མཚན་ཆུ་ཚོད་དང་པོ་གཉིས་བ་རེད་ང་ཚོ་ཡིན་ནའི་དེ་འདྲ་ཉིང་མར་འཇོག་པོ་གང་ལབ་ན། ད་ཕྱི་ལོགས་ལ་ན་དགུ་རེད་ཕྱི་ལོགས་ལ་མི་འགྲོ་སོང་ན་ཁྱི་ནང་ལོགས་ནས་ཕྱི་ལོགས་ལ་མི་མཐོང་མར་ཕྱི་ལོགས་ནས་ནང་ལོགས་མི་སྐད་གོ་རོགས།

དྲུག་དགུ་མ་རེད་གཉིས་པ་དེ་ནང་པ་སངས་རྒྱས་པའི་ཆོས་དེ་ཁས་ལེན་བྱེད་ས་རེད། མི་ལ་གནོད་སྐྱེལ་མ་བྱེད། དེ་ཆོས་སྒར་དུ་ཆོས་དེ་ཁས་ལེན་མི་བྱེད་ན་ངོ་རེ་ཁོ་རང་ཡག་གི་རེད་དེ་ལ་ལྟོས། ཆོས་ཁས་ལེན་མི་བྱེད་མི་ལ་གནོད་སྐྱེལ་དང་སོ་སོས་དེ་ནི་སྡིག་པ་བསགས་ཡོད་དགེ་བ་བསགས་ཡོད་ཧ་གོ་གི་མ་རེད་པ། འོ་དེ་འདྲ་ཅིག་རེད། ད་རེས་དུས་ཚོད་ཀྱིས་རྐྱེན་པས་ཨ་རིའི་རླུང་འཕྲིན་ཁང་གི་བགྲོ་གླེང་མདུན་ལྕོག་གི་ལས་རིམ་དེ་འདི་ག་མཚམས་འཇོག་ཞུ་གི་ཡིན། དེ་རིང་བགྲོ་གླེང་མདུན་ལྕོག་ནང་ལ་ཡ་རྡོ་རྗེ་ལགས་ཀྱིས་ཨ་ནི་ཁོ་རང་གི་བདག་མེད་ཀྱི་ཁྱི།

ལས་རིམ་གོ་སྒྲིག་ཞུ་བ་ང་བྱེད་ཕྱོགས་ལ་གསར་ཚུལ་ཁྲིམས་ཡིན། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་ཤིང་འབྲུག་ལོའི་ལོ་གསར་པའི་ཆེད་སྒྲིག་གི་སོ་ཡ་ལའི་བོད་ཀྱི་གླུ་གཞས་ལས་རིམ་འདིའི་ནང་ཁེ་ན་ཌར་རྟེན་གཞི་བྱས་པའི་བོད་ཀྱི་ཟློས་གར་ཚོགས་པའི་ཚོགས་མི་ཟུར་པ་པ་སངས་ལྷ་མོ་ལགས་ཀྱིས་རྒྱལ་བ་རིན་པོ་ཆེ་བོད་ལུགས་རྩིས་ན་དགུང་གྲངས་དགུ་བཅུ་ཐམ་པར་ཕེབས་པར། ནང་མ་རྒྱལ་བའི་བརྟན་བཞུགས་ཞེས་པ་བཏང་བ་དེ་གསན་རོགས་གནང་གཞས་ཚིག་ནི། རྒྱལ་བ་གཞན་གྱིས་མ་ཐུལ་གདུལ་དཀའི་འགྲོ། རྒྱལ་བའི་མཛད་པ་སྒྲུབ་པའི་ཕྲིན་ལས་ཅན། རྒྱལ་བ་གཞན་གྱིས་མ་ཐུལ་གདུལ་དཀའི་འགྲོ། རྒྱལ་བའི་མཛད་པ་སྒྲུབ་པའི་ཕྲིན་ལས་ཅན། རྒྱལ་བ་རྒྱ་མཚོའི་མངའ་བདག་གངས་རིའི་མགོན། རྒྱལ་མཆོག་ཕྱག་ན་པད་མོ་རྟག་ཏུ་རྒྱལ།

འཛམ་གླིང་གི་གསར་འགྱུར་སྙན་སྒྲོན་ཞུ་རྒྱུ། ཨུ་རུ་སུའི་མི་མེད་གནམ་གྲུ་ཞིག་ལྷོ་ཕྱོགས་གྲུ་ཁའི་གྲོང་ཁྱེར་ཨོ་ཌེ་སཱ་ནང་རེས་གཟའ་པ་སངས་ཀྱི་ཕྱི་བོ་སྡོད་གནས་ཁང་ཆེན་ཞིག་ལ་རྡུང་ཁ་བརྒྱབ་སྟེ། མ་མཐའ་མི་གཅིག་རྐྱེན་ལམ་དུ་བཏང་བ་དང་གཞན་མང་པོ་ཞིག་ལ་རྨས་སྐྱོན་བཟོས་ཡོད་པ་ཡུག་ཀེ་རེན་ནང་གི་དཔོན་རིགས་ཚོས་འགྲེལ་བརྗོད་གནང་འདུག་དཔུང་དམག་གིས་བརྗོད་ཡག་ལ་མི་མེད་གནམ་གྲུ་དེ་ནི་མཚན་གུང་ཁ་ཐོག་གི་རྒོལ་རྡུང་སྐབས་གྲོང་ཁྱེར་ཨོ་ཌེ་སཱ་ཐོག་གཏོར་རྒོལ་བཏང་བའི་གནམ་གྲུ་ལྔའི་ནང་ནས་གཅིག་ཡིན་པ་རེད་འདུག་ཨིས་རལ་གྱི་མོ་སཌ་གསང་བའི་ལས་ཁང་གི་སྤྱི་ཁྱབ་ཀྱིས་སྣེ་ཁྲིད་གནང་བའི་ཨིས་རལ་གྱི་སྐུ་ཚབ་ཞིག་པ་ལེ་སི་ཐན་གྱི་དྲག་སྤྱོད་པ་ཚོས

ཁོང་ཚོ་ལོ་དེའི་རིང་འཛིན་ཁང་གི་ཉེ་འགྲམ་གང་ཞིག་ལ་མེད་པ་དང་ཁོང་ཚོས་རང་གི་གྲོགས་པོ་མཐོང་མེད་པ་མ་ཟད། མང་པོ་ཞིག་མེད་པར་ཆགས་ཡོད་པའི་སྐོར་ཡང་འགྲེལ་བརྗོད་གནང་འདུག་ཡུལ་ཐང་འཕར་ཆག་དང་མཉམ་པའི་ཉུང་མཐའི་ཉིན་གླ་སྤར་ཆ་བྱ་རྒྱུའི་ལོ་རེའི་བསམ་ཞིབ་གོ་བསྡུར་དང་དུས་མཉམ་དུ་བྱུང་བས། ཨི་རན་ནང་ངལ་རྩོལ་བའི་ངོ་རྒོལ་ལས་འགུལ་ཇེ་མང་དུ་ཕྱིན་ཡོད་པ་དང་འོན་ཀྱང་ལས་འགུལ་དེ་ཚོར་ལོ་གཅིག་གོང་བུད་མེད་ཀྱི་ཐོབ་ཐང་ལས་འགུལ་བ་ཚར་གཅོད་བྱས་པ་དང་གཞུང་གིས་དེ་འདྲའི་དྲག་པོའི་རྡུང་རྡེག་དྲག་གནོན་ད་བར་བྱས་མེད་པ་དང། ཁ་ཆེ་སྤྱི་མཐུན་རྒྱལ་ཁབ་དེའི་ནང་ཉེ་བའི་བདུན་ཕྲག་ནང་བྱུང་བའི་མུ་མཐུད་ངལ་རྩོལ་བའི་ལས་འགུལ་སྤེལ་མཁན་ལྟེ་བ་གཅིག་ནི། ཡུལ་གྱི་ལྷོ་ནུབ་གྲོང་ཁྱེར་ཨ་བྷཱས་ནང་རྒྱལ་ཡོངས་བར། ངར་ལྕགས་བཟོ་ལས་ཚོགས་སྡེ་ཡི་ངོ་རྒོལ་ལས་མི་ཐེ་བྱུས་ཡོད་པ་རེད་འདུག་དེ་དང་ཆབས་ཅིག་དེ་རིང་དགོང་དྲོའི་རླུང་འཕྲིན་གྱི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་འགོ་ཁྲིད་གནང་མཁན་བསྟན་འཛིན་ལྷུན་གྲུབ་ལགས་དང་འཕྲིན་གཏོང་ལག་རྩལ་བ་སཱི་ཏཱ། ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་གུས་པ་ནམ་མཁའ་བསྟན་འཛིན་ཡིན། ང་ཚོའི་རླུང་འཕྲིན་གྱི་ལས་རིམ་ཁག་གསན་གནང་བར་ཐུགས་རྗེ་ཆེ། རྗེས་སུ་མཇལ་ཡོང།